གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་ང་རིག་འཛིན་ཆོས་སྒྲོན་ཡིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་དགུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་གསུམ་གཟའ་ཟླ་བའི་སྔ་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁ་ས་གྲོང་ཁྱེར་ནིའུ་ཡོག་ནང་དགོན་པ་དང་ཆོས་ཚོགས་ཁག་གི་འགན་འཛིན་དང་དབུ་ལས་རྣམས་དང་ཐེངས་དང་པོར་མཇལ་འཕྲད་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ལ་དྭགས་སྟག་སྣ་དགོན་པ་རྡོ་རྗེ་གདན་དེ་ཉིད་ཐོག་མར་ཆགས་སའི་རི་དེ་སྟག་གི་དབྱིབས་སུ་ཡོད་ཅིང། དེའི་སྟེང་དུ་དགོན་པ་ཆགས་ཡོད་པར་བརྟེན་དགོན་པའི་མིང་ལ་སྟག་སྣ་དགོན་པ་ཞེས་མིང་ཐོགས་ཡོད་པའི་སྐོར་ལ་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། ཐོག་མར། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་བྱང་ཨ་མི་རི་ཀའི་ཁུལ་གཞུང་དོན་འཚམས་གཟིགས་གནང་བཞིན་ཡོད་པ་ནས། ཟླ་བ་འདིའི་ཚེས་ཉི་ཤུ་རྩ་གཅིག་ཉིན་ཨ་རིའི་གྲོང་ཁྱེར་ནིའུ་ཡོག་ཏུ་བོད་མི་དང་གཞོན་སྐྱེས་ཆོས་བརྒྱུད་རིས་མེད་ཀྱི་ཆོས་ཚོགས་དང་དགོན་པ་ཁག་གི་འབྲེལ་ཡོད་རྣམས་མཇལ་འཕྲད་གནང་ཡོད་པ་བཅས་ཀྱི་སྐོར་བྱང་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་ནས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡག་ལ། ཕྱི་ཚེས་ཚེས་པ་ཉི་ཤུ་རྩ་གཅིག་ད་གཟའ་སྤེན་པའི་ཉིན་ཁར་སྲིད་སྐྱོང་གི་ད་རེས་ནིའུ་ཡོག་གི་མཛད་འཆར་གཙོ་བོ་དེ་རེད་ཁ་སང་ཁག་གསུམ་ཙམ་ཞིག་ཡོད་རེད། ཨ་ནི་ཞོགས་ཀའི་ཐང་དུ་ནིའུ་ཡོག་དང་ནིའུ་ཇེར་སི་ཡི་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་ཞུས། ཨ་ནི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ཕུན་ཚོགས་སྡེ་བཞིའི་ནང་ལ་ནིའུ་ཡོག་དང་ནིའུ་ཇེར་སི་ཁུལ་གྱི་སེར་སྐྱ་མང་ཚོགས་ལ་ཡ་སྲིད་སྐྱོང་མཆོག་ནས་བཀའ་སློབ་གསུང་བཤད་དེ་རེད། ཨ་ནི་བཀའ་སློབ་གསུང་བཤད་ཚར་ནས་དྲི་བ་དྲིས་ལན་བྱས། ཨ་ནི་དེ་ནས་ཉིན་གུང་ཞལ་ལག་གྲུབ་ནས་ཕུན་ཚོགས་སྡེ་བཞིའི་ཚོགས་ཁང་འོག་ཐོག་དེ་ལ་ཡ་དོན་གཅོད་ལས་ཁུངས་ནས་གོ་སྒྲིག་ཞུས་པའི་བྱེད་སྒོ་ཅིག་རེད། དེ་ཡིས་ག་རེ་རེད་ཟེར་ན་ད་སྲིད་སྐྱོང་མཆོག་གིས་སྲིད་སྐྱོང་མཛད་འགན་བཞེས་པ་ནས་བྱས་བྱས་དེ་ཐེངས་མ་ཁ་ཤས་ཤིག་ཕེབས་པ་དེ་ཡིན་ནའི་ནིའུ་ཡོག་དང་ནིའུ་ཇེར་སི་ཁུལ་གྱི་རིས་མེད་ཆོས་བརྒྱུད་ཁག་གི་དགོན་པ་དང་ཆོས་ཚོགས་ཁག་གི་འགན་འཛིན་རྣམ་པ་དང་དབུ་ལས་ལྷན་རྒྱས་མཉམ་དུ་འཛོམས་ཡག་གི་དེ་འདྲ་པོ་དེ་བྱུང་ཡོད་མ་རེད་འོ་དེ་ཁ་སང་དོན་གཅོད་ལས་ཁུངས་ནས་གོ་སྒྲིག་ཞུས་བྱས་ཨ་ནི་ཁ་སང་ཉིན་གུང་འཛོམས་པ་རེད་ཨ་ནི་ཁྱོན་བསྡོམས་བྱས་ད་དགེ་འདུན་པ་སུམ་ཅུ་ཙམ་ཞིག་དང་ཆོས་ཚོགས་དང་དགོན་པ་ཁག་མི་འདྲ་ཉི་ཤུ་ཙམ་ཞིག་ནས་ཁྱོན་བསྡོམས་བྱས་དགེ་འདུན་ཞལ་གྲངས་སུམ་ཅུ་རེ་ཏོག་ཙམ་ཕེབས་སོང། དེ་གྲུབ་ནས་ད་ལྟ་ཧྥུ་ལཱ་ཤིང་ལ་ཡ། Taiwan Center། Taiwan བསྟི་གནས་ཁང་ཟེར་ཡོད་རེད་དེ་ལ་ཡ། New York། དང New Jersey དབུ་མའི་ལམ་གྱི་མི་མང་ལས་འགུལ་ཁང་དང་དོན་གཅོད་ལས་ཁུངས་ནས་གཞོགས་འདེགས་གནང་བྱས། མི་རེ་ཨུང་སྲིད་སྐྱོང་མཆོག་དང་གཙོ་བོ་རྒྱ་རིགས་གཞོན་སྐྱེས་དང་དེ་ག་རང་བོད་རིགས་གཞོན་སྐྱེས་མཇལ་འཕྲད་གནང་ཡོད། ཁ་སང་ད་མཛད་འཆར་གསུམ་དེ་ག་གཙོ་བོ་རེད། དེ་ནས་ད་རེས་ཕེབས་དོན་གཙོ་བོ་གཅིག་དེ། ཨ་ནི་ནིའུ་ཡོག་དང་ནིའུ་ཇེར་སི་སྤྱི་མཐུན་ཚོགས་པའི་རེ་འདུན་ཞུས་པའི་ནང་ལྟར་སྤྱི་མཐུན་ཚོགས་པའི་ཚོགས་ཁང་གི་དཔལ་འབྱོར་འདུ་འགོད་ལ་ཡ་ཕན་པའི་ཆེད་དུ་ད་དགོང་དྲོའི་གསོལ་སྟོན་ཟེར་དགོས་རེད་པ་ག་ལ་ཌི་ནར་འོ་དེ་འདྲ་ཅིག་གནང་བྱས་ད་ཁ་སང་ཆེ་ཁག་དེ་དེ་རེད་ད་དེ་ནས་བར་དུ་དེ་ངས་ཞུ་དགོས་ཡ་ཅིག་ལ་ཡ་ཁ་སང་ང་ཚོ་རྒྱ་རིགས་ཀྱི་བི་གེ་ཡ་མཇལ་འཕྲད་དེ་ཚར་ནས་ཚུར་ཞོར་དེ་ལ་ཡ་ད་བར་ལམ་གཅིག་ནས་ཁ་སང་ས་ག་ད་དེ་བ་ནས་བྱས་བྱས་ད་འདི་སེར་བྱེས། ནང་པའི་རིག་གཞུང་བསྟི་གནས་ཁང་གི་ད་འགན་འཛིན་པར་རིན་པོ་ཆེ་བར་ལམ་ནས་སྙུང་བཞེས་བྱས་ད་ད་ལྟ་སྨན་ཁང་ལ་ཡང་བཞུགས་ཡོད་རེད་འོ་དེ་ལ་ཡང་ཨ་ནི་ཁོང་སྲིད་སྐྱོང་ད་རེས་འདིར་ཕེབས་པའི་ཞོར་ལ་ཡང་ཨ་ནི་ཡིན་གཅིག་མིན་གཅིག་སྙུང་གསོས་གཅིག་བཅར་ཡིན་ཟེར་ནས་དེ་གར་ཕེབས་སོང་ཨ་ནི་དོན་གཅོད་ཡོད་ང་ཡང་མཉམ་དུ་འགྲོ་བྱས་བྱས་དེ་གར་བཅར་ཡོད་སྙུང་གསོས་ཅིག་བཅར་འོ་ད་ཁ་སང་མཛད་བྱ་དེ་རེད་ད་དེ་གས་དེའི། ཡང་ཀུན་དགའ་ལགས་ནས་སྲིད་སྐྱོང་མཆོག་གིས་བོད་མི་ཚོ་དང་གཞན་ཡང་མཇལ་འཕྲད་གནང་ཡུལ་ཁག་ལ་བཀའ་སློབ་དང་གསུང་བཤད་གནང་བའི་ནང་དོན་ཁག་ཅིག་འགྲེལ་བརྗོད་གནང་གི་འདུག། ཞོགས་ཀས་མང་ཚོགས་ལ་ཡང་བཀའ་སློབ་གསུང་བཤད་དེ་གཙོ་བོ་དེ་ད་ལྟ་བཀའ་ཤག་སྐབས་བཅུ་དྲུག་པའི་ཐོག་ནས་མ་འོངས་ཕུགས་འདུན་གྱི་ཡིག་ཆ་ཡོད་རེད་པ་མ་འོངས་པའི་ད་བཀའ་ཤག་གིས་དགོངས་པ་བཞེས་སྟངས་ག་འདྲས་ཡིན་མེད་ཕུགས་འདུན་གྱི་ཡིག་ཆ་དེ་གཞི་ལ་བཞག་བྱས་ངོ་སྤྲོད་གནང་སོང་ཨ་ནི་བོད་ཀྱི་ལོ་རྒྱུས་གནས་བབ་ཨ་ནི་ད་ལྟའི། བཀའ་ཤག་གིས་དམ་འཛིན་གནང་བཞིན་པའི་དབུ་མའི་ལམ་གྱི་སྲིད་བྱུས། འདིའི་ཐབས་ཇུས་ཐོག་ལ་ཡང་འཕོ་འགྱུར་ག་འདྲ་བྱུང་ཡོད་མེད་ད་འདི་གས་དེ་གཙོ་བོ་བྱས་བྱས་བྱས་ཙང་དེ་ག་ནང་ཨ་ནི། ཆོས་ཚོགས་ཁག་གི་མཇལ་འཕྲད་གནང་བའི་སྐབས་ལ་ཡང་ཆོས་ཚོགས་ཁག་ཨ་ནི་ས་གནས་ཁག་ལ་ཡོད་པའི་རྒྱུ་མཚན་གྱིས་ས་གནས་མི་མང་ལ་ཡང་རེད་ས་གནས་ཡུལ་མི་ལ་ཡང་ཆོས་དང་རིག་གཞུང་སྐད་ཡིག་ཐོག་ནས་ཕན་ཐོགས་ཆེན་པོ་ཡོད་པ་དེ་ག་ནང་ད་རྒྱལ་བ་རིན་པོ་ཆེ་གི་སྐུའི་ཡང་སྲིད་ཀྱི་ཐོག་ལ་ཡང་བཀའ་ཤག་གིས་དགོངས་པ་བཞེས་སྟངས་ཟེར་ནས་མི་འདུག་ཚང་མས་རུ་འབུལ་ག་འདྲའི་གནང་གི་ཡོད་དེ་གས་དེ་གཅིག་གསུངས་སོང། དེ་ནས་རྒྱ་རིགས་དེ་གས་ལ་ཡ་གཙོ་བོ་དེ་བོད་ལོ་རྒྱུས་ཀྱི་གནས་བབ་ག་འདྲ་ཡིན་མེད་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་གོང་ལ་ཨ་ནི་བཞི་བཅུ་ཞེ་དགུ་རྗེས་ཀྱི་ད་ལྔ་བཅུ་ཡ་ཨ་ནི་ཆབ་མདོ་རྒྱ་ནག་གིས་བཙན་བཟུང་བྱས་པ་ནས་བྱས་ཨ་ནི་ད་ལྟ་བར་ལ་བོད་ནང་ལ་སྲིད་བྱུས་ག་འདྲ་བཟོས་ཀྱི་ཡོད་པ་འོ་དེ་གས་ཀྱི་ལོ་རྒྱུས་གནས་བབ་གཅིག་དང་རྒྱ་མི་ལས་ནི་ག་འདྲའི་གནས་སྟངས་གཅིག་ཨ་ནི་རྒྱུ་མཚན་འདི་དེ་ལ་བརྟེན་ནས། ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་གནས་སྟངས་རྒྱ་ནག་ནང་གི་གནས་སྟངས་བོད་ནང་གི་གནས་སྟངས་ལྷག་པར་དུ་རྒྱ་བོད་གཉིས་སྨན་དང། འཛམ་གླིང་འདིའི་ཐོག་གི་མིའི་རིགས་ཡོངས་རྫོགས་དེ་མི་གཅིག་གྱུར་འདུ་ཤེས་དགོས་ཀྱི་རེད་ཟེར་དགོངས་པ་གཞི་བཞག་པའི་ཐོག་ནས་དབུ་མའི་ལམ་གྱི་སྲིད་བྱུས་བཏོན་གནང་པ་འདི་གས་འདི་རྒྱ་རིགས་ལ་ཡང་མཇལ་འཕྲད་གནང་ཨ་ནི་དགོང་དག་ག་ལ་ཌི་ནར་འདི་ནི་ད་གཙོ་བོ་དེ་གསོལ་སྟོན་རང་རེད་མཐའ་མ་དེ་ཡང་ཁོང་སྲིད་སྐྱོང་གིས་གསུང་བཤད་ཅིག་གནང་འདི་ལ་ཡང་ད་ལྟའི་སྤྱི་མཐུན་ཚོགས་པའི་དཔལ་འབྱོར་གྱི་གནས་བབ་དེ་འདིར་ཚོགས་ཁང་ཡོང་དགོས་ཡག་གི་ཚང་མས་ནུས་པ་མཉམ་པོ་དེ་ལ་བྱུང་བ་ཨོ་ད་སྙིང་བསྡུས་རགས་ཤོས་འདི་འདི་རེད་འདི་ནས་ད་རང་འདི་ནས་བྱས་བྱས་ཨ་ནི་ཁོ་ནེ་ཊི་ཁཊ་ཕར་དེར་འགྲོ་ཡ་ཡོད་རེད་ཡ་གིར་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་ཞུས་བྱས་མང་ཚོགས་ལ་ཡང་བཀའ་སློབ་ཡོད་རེད་དོ། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་གཅིག་ཉིན་ཁེ་ན་ཌའི་ཊོ་རོན་ཊོ་བོད་རིགས་ཚོགས་པས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨ་མི་རི་ཀའི་གྲོས་ཚོགས་ཀྱིས་གསེར་གྱི་གཟེངས་རྟགས་འབུལ་བཞེས་གནང་ནས་མི་ལོ་བཅུ་དྲུག་འཁོར་བའི་མཛད་སྒོ་དང་གངས་ལྗོངས་ཆོས་ལྡན་གླིང་དབུ་འབྱེད་གནང་བའི་དུས་དྲན་མཛད་སྒོ་གཉིས་གཅིག་ལྕོགས་ཀྱི་ཐོག་ནས་སྲུང་བརྩི་ཞུས་བཞག། མཛད་སྒོའི་སྐུ་མགྲོན་གཙོ་བོ་ཨོན་ཀྲ་རི་ཡོ་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་དང་དམིགས་བསལ་སྐུ་མགྲོན་དུ་ཀྲོ་རེན་ཀྲོ་ནང་ལ་རྟེན་གཞི་བྱས་པའི་ཨ་མི་རི་ཀའི་གཞུང་ཚབ་ཀྱི་ཆབ་སྲིད་དང་དཔལ་འབྱོར་གྱི་ལས་འཛིན་པ་སྐུ་ཞབས་རཱ་མིལ་བྷི་ལར་ལགས་དང་སྐུ་ཞབས་པུ་ལར་ལགས། དེ་བཞིན་ཁེ་ན་ཏྲའི་དབུས་ཁྲིམས་དོན་བློན་ཆེན་སྐུ་ཞབས Arif Virani ལགས། དབུས་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས James Maloney ལགས། ས་གནས་བོད་རིགས་མི་དམངས་དྲུག་བརྒྱ་ལྷག་ཙམ་ཞིག་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་ལ་མཉམ་འཛོམས་གནང་ནས་མཛད་སྒོ་སྲུང་བརྩི་ཞུས་བཞག། དེ་ཡང་སྐུ་མགྲོན་གཙོ་བོ་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་བུ་ཁྲིད་དཀར་པོ་ཆེ་ལགས་ནས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཤེས་རབ་དང་ཕུགས་རྒྱང་རིང་པོའི་དགོངས་གཞི་རླབས་ཆེན་གྱི་ཕྱག་ལས་གནང་བ་ལ་བརྟེན་ནས། གུས་བརྩི་དང་གདེང་འཇོག་ཐོབ་པ་བཞིན་མགོན་པོ་གང་ཉིད་ཀྱི་བཀའ་སློབ་ཁག་ནི་ད་ལྟའི་འཛམ་གླིང་གི་གནས་སྟངས་ཁག་ལ་དགོས་མཁོ་ཆེ་བའི་གལ་གནད་ཞིག་ཡིན་པ་དང། ཚོགས་གཞོན་ཁོང་དེ་ལྟ་བུའི་དབུ་ཁྲིད་ཞིག་གི་ལམ་སྟོན་འོག་འཚར་ལོངས་བྱུང་བར་སྤོབས་པ་ཡོད་པ་སོགས་ཀྱི་འགྲེལ་བརྗོད་གནང་བཞག། རྒྱ་ནག་གིས་འབྲོག་ལམ་ས་ཁུལ་སུ་དམག་མི་མང་དུ་བཏང་བ་མ་ཟད་འཛུགས་སྐྲུན་རྒྱ་སྐྱེད་བཏང་ཡོད་ལུགས་སྙན་ཐོ་བཏོན་འདུག། དེ་ཡང་ཨ་མི་རི་ཀའི་བདེ་སྲུང་ལས་ཁུངས་ཀྱིས་སྙན་ཐོ་བཏོན་པའི་ནང་གསལ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང་རྒྱ་ནག་གིས་རྒྱ་གར་བྱང་ཕྱོགས་ལ་དྭགས་ཀྱི་ས་མཚམས་འབྲོག་ལམ་ཁུལ་དམག་མི་དཔུང་འཇོག་བྱེད་ཤུགས་ཆེ་རུ་བཏང་བ་དང་ཐད་འཕུར་གནམ་གྲུའི་འབབ་ཐང་བཟོས་པ། དེ་ག་ནང་བཞིན་ས་འོག་ཏུ་ཅ་དངོས་གསོག་འཇོག་བྱེད་ཡུལ་དོས་ཁང་བརྒྱབ་པ་སོགས་གང་ལྟར་ཡུལ་གཉིས་བར་ལོ་ཤས་གོང་ཙམ་སུ་ས་མཚམས་སུ་འཁོན་འཛིན་ཤུགས་ཆེ་བྱུང་བ་ནས་བཟུང་ས་ཚིགས་གལ་ཆེན་དུ་རྒྱ་ནག་གིས་དམག་དོན་རྒྱ་སྐྱེད་བཏང་ཡོད་ལུགས་བཀོད་ཡོད་པ་རེད། ཡང་གོང་ཞུས་སྙན་ཐོ་དེའི་ནང་མུ་མཐུད་ནས་བཀོད་པར་ལྟར་ན་རྒྱ་ནག་དང་རྒྱ་གར་གཉིས་ཀའི་ངོས་ནས་འཁོན་འཛིན་བྱུང་བའི་རྗེས་སུ་དམག་དཔུང་ཤུགས་ཆེ་རུ་བཏང་བ་དང་འཛུགས་སྐྲུན་རྒྱ་སྐྱེད་བཏང་ཡོད་ལུགས་བཀོད་པ་དང་ཆབས་ཅིག་དེས་རྐྱེན་པས་ཕྱོགས་གཉིས་དབར་ཡང་སེ་གདོང་གཏུག་ཀྱང་ཡོང་གི་ཡོད་ཅེས་འཁོད་འདུག་གནས་ཚུལ་རྣམས་དམིགས་བསལ་རྒྱ་ནག་གི་ཕྱོགས་ནས་ནུབ་རྒྱུད་ས་མཚམས་སུ་ཤིན་ཅང་དང་བོད་ཀྱི་དམག་མིའི་སྡེ་ཁག་ཆེད་འཛུགས་བྱས་པ་དང་ཆབས་ཅིག་གོ་ལག་ཆའང་ཕོན་ཆེ་འགྲེམས་འཇོག་བྱས་པ་སོགས་ཀྱི་གནས་ཚུལ་ཡང་ལུང་འདྲེན་གནང་འདུག། སྤྱིར་བཏང་རྒྱ་དཀར་ནག་གཉིས་དབར་ལོ་ངོ་བཅུ་ཕྲག་ཁ་ཤས་རིང་ནས་བྱང་ཤར་གཉིས་ཀའི་ཕྱོགས་ནས་ས་མཚམས་ཀྱི་རྙོག་དྲ་ཡོད་མུས་ཡིན་པ་དང་དེ་དག་སེལ་ཐབས་སུ་འབྲེལ་ཡོད་དཔོན་རིགས་རིམ་པས་གྲོས་མོལ་རིམ་པ་གནང་ཡོད་ཀྱང་ད་བར་དམིགས་བསལ་དོན་འབྲས་ཟིན་པ་ཞིག་བྱུང་མེད་པའི་ཁར་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ལ་དྭགས་ས་མཚམས་ནས་རྒྱ་མིའི་དམག་མིས་གློ་བུར་སིམ་འཛུལ་གྱིས་རྒྱ་གར་གྱི་དམག་མིར་རྒོལ་རྡུང་བཏང་བ་སོགས་ཀྱིས་ཕན་ཚུན་འཁོན་འཛིན་བྱུང་བའི་འོག་ཕྱོགས་གཉིས་ཀའི་དམག་མི་མང་པོའི་ཚེ་སྲོག་ཤོར་བ་དང་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་ཡོད་པ་རེད།
བོད་ནང་རྒྱ་ནག་གིས་དོགས་ཟོན་བྱ་རའི་དཔར་ཆས་ཁྱོན་ཆེ་བཙུགས་རྒྱུ་དེ་ཧ་ཅང་མང་དུ་བཏང་བཞིན་པ་དེས། བོད་མིའི་རང་དབང་ལ་དོ་ཕོག་དང་བོད་པའི་ཐོག་བཙན་གནོན་བྱ་ཤུགས་ཆེ་རུ་འགྲོ་བའི་བློ་འཚབ་ཡོད་པའི་གནས་ཚུལ་འདུག་དེ་ཡང་བོད་རང་སྐྱོང་ལྗོངས་ཟེར་བའི་ནང་ཉེ་བའི་ཆར་ཡར་རྒྱས་ཀྱི་ལས་གཞི་མང་ཆེ་བ་ནི་ཁང་པ་གསར་རྒྱག་དང་གྲོང་སྡེ་ལས་ཁུངས་ཀྱི་ཨར་ལས་འཛུགས་སྐྲུན་གྱི་ལས་གཞི་དེ་ཚོ་ཡིན་པ་རེད། ཆོས་དད་རང་དབང་དང་འགྲོ་བ་མིའི་ཐོབ་ཐང་གི་དུས་དེབ Bitter Winter ཞེས་པས་འདོན་སྤེལ་གནང་བའི་སྙན་ཐོའི་ནང་རྒྱ་ནག་གིས་བོད་རང་སྐྱོང་ལྗོངས་ནང་དེང་དུས་འཕྲུལ་ཆས་བེད་སྤྱོད་གཏོང་བའི་ཨར་ལས་ས་ཚིགས་ཞེས་པའི་འཛུགས་སྐྲུན་གོང་འཕེལ་ཤུགས་ཆེར་བཏང་བཞིན་པ་དང། ལས་གཞི་དེའི་ཐོག་ནས་དོགས་ཟོན་བྱ་རའི་ལས་གཞི་སྲ་བརྟན་བཟོས་ནས་བོད་མིར་གཉའ་གནོན་གཏོང་གི་ཡོད་པ་འགྲེལ་བརྗོད་བྱས་བཞག། འདི་ལོའི་ཕྱི་ཟླ་དགུ་པའི་ཚེས་ཉེར་དྲུག་ཉིན་བོད་རང་སྐྱོང་ལྗོངས་ཀྱི་ལྷ་ས་གྲོང་ཁྱེར་ནང་སྡོད་ཁང་དང་གྲོང་ཁྱེར་དང་གྲོང་གསེབ་ཡར་རྒྱས་ལྷན་ཁང་གིས་ཨར་ལས་བྱ་ཡུལ་ས་ཚིགས་སུ་སྡོད་ཁང་གསར་རྒྱག་དང་གྲོང་སྡེ་ལས་ཁུངས་ཀྱི་ལས་གཞིའི་སྐོར་རྟོག་ཞིབ་ཀྱི་ཚོགས་འདུ་ཞིག་བསྐོང་ཚོགས་བྱས་འདུག། སྤྱང་གྲུང་དོད་པོའི་ཨར་ལས་ལས་གཞི་ཞེས་པ་དེས་སྡོད་ཁང་དང་གྲོང་སྡེ་ལས་ཁུངས་ཀྱི་ལས་གཞི་ཁག་ལ་དེང་དུས་ཀྱི་འཕྲུལ་ཆས་ཐོག་ནས་རིན་མེད་གྲང་རྡོ་སོགས་འཕྲུལ་ཆས་ཀྱིས་སྟངས་འཛིན་ཐུབ་པ་བཟོ་གི་ཡོད་པ་དང། འདི་ལོའི་ཕྱི་ཟླ་ལྔ་པ་ནས་བཟུང་རྒྱ་ནག་གཞུང་གིས་སྡོད་ཁང་གསར་རྒྱག་དང་གྲོང་སྡེ་ལས་ཁུངས་ཀྱི་ཨར་ལས་ལས་གཞི་ཆ་ཚང་སྡིངས་ཆ་དེའི་འོག་ངེས་པར་དུ་ཚུད་ཐུབ་པ་བྱ་དགོས་པའི་བཀའ་བཏང་ཡོད་འདུག། བོད་རང་སྐྱོང་ལྗོངས་ཀྱི་སྡོད་ཁང་དང་གྲོང་ཁྱེར་དང་གྲོང་གསེབ་ཡར་རྒྱས་ལས་ཁང་གིས་གྲོང་ཁྱེར་བདུན་དང་རྫོང་སུམ་ཅུ་སོ་བཞི་ནང་སྡིངས་ཆ་དེའི་འོག་གསར་རྒྱག་བྱས་པའི་ལས་གཞི་ཉིས་བརྒྱ་སུམ་ཅུ་སོ་གཅིག་ཆ་ཚང་མཐུད་ཐུབ་པ་བྱུང་ཡོད་པ་བཤད་བཞག། བོད་ནི་འཛམ་གླིང་ནང་ནས་དོགས་ཟོན་བྱ་རའི་པར་ཆས་མང་ཤོས་ཀྱི་ཡུལ་དེ་ཡིན་པ་རེད་ལ་དོགས་ཟོན་བྱ་རའི་པར་ཆས་དེ་ཚོ་ནི་བོད་མི་རང་ལ་དམིགས་ནས་བཙུགས་པ་ཡིན་པ་དང་བོད་ནང་བོད་མིས་རང་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་དང། གཞུང་གི་ཆབ་སྲིད་ལ་སྐྱོན་བརྗོད་བྱས་པ། ཞི་བའི་ངོ་རྒོལ་བྱས་པ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་བ། འགྲོ་བ་མིའི་ཐོབ་ཐང་གི་སྐོར་གནས་ཚུལ་བརྗེ་ལེན་བྱས་པ། སྐྱབས་བཅོལ་དུ་གནས་པའི་བོད་མི་དང་འབྲེལ་བ་བྱས་པ་སོགས་ཀྱི་ལས་འགུལ་སྤེལ་བའི་ཉེས་མིང་གི་ཐོག། དོགས་ཟོན་བྱ་རའི་ཨར་ལས་ལས་གཞི་དེའི་འོག་ནས་བོད་མི་གང་བྱུང་འཛིན་བཟུང་དང་བཀག་ཉར་བྱེད་ཀྱི་ཡོད་པ་བོད་མིའི་སྒྲིག་འཛུགས་ཀྱིས་གསུངས་ཡོད་པ་བཀོད་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨི་སི་རེལ་དང་ཧ་མ་སི་ཡི་དམག་འཁྲུག་རྐྱེན་པས་དཀྱིལ་ཤར་ཡུལ་གྲུའི་ནང་འཁྲུག་རྩོད་ཡོང་བཞིན་པའི་སྐབས་འདིར། རྒྱལ་སྤྱིའི་དབུ་ཁྲིད་མང་པོ་ཞིག་ཁེ་རོ་དུ་ལྷན་འཛོམས་གནང་ནས་ཨི་སི་རེལ་དང་ཧ་མ་སི་ཀྱི་དམག་འཁྲུག་ཕྲན་བུ་ཞི་འཇམ་ཡོང་ཐབས་གནང་ཡོད་པ། ཨལ་ཇི་ཛི་རཱ་གསར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བཞག་དེ་ཡང་ཁེ་རོ་ནང་ཚོགས་པའི་ཞི་བདེའི་ལྷན་ཚོགས་སུ་ཇོར་དན་དང་ཧྥ་རན་སི་འཇར་མ་ནི། ར་ཤི་ཡ། རྒྱ་ནག་དབྱིན་ཇི་ཨ་མི་རི་ཀ། ཀ་ཏར། ལྷོ་ཨ་ཕི་རི་ཀ་དང་མཉམ་འབྲེལ་རྒྱལ་ཚོགས་དང་ཡུ་རོབ་མཉམ་འབྲེལ་ལྷན་ཚོགས་ཀྱི་སྐུ་ཚབ་བཅས་ནས་རེས་གཟའ་སྤེན་པའི་ཉིན་ལྷན་ཚོགས་གནང་ཡོད་འདུག། ལྷན་ཚོགས་ཀྱི་དབུ་འབྱེད་དུ་ཨི་ཇིབ་ཀྱི་སྲིད་འཛིན་ཨབ་ཏུལ་ཧྥ་ཏཱ་ཨིལ་སི་སི་མཆོག་གིས་གཏམ་བཤད་གནང་བའི་ནང། རྒྱལ་སྤྱིའི་དབུ་ཁྲིད་རྣམས་ནས་ག་ཟ་ཁུལ་ཚབས་ཆེའི་གཏོར་བཤིག་འོག་མང་ཚོགས་ལ་བསམ་ཡུལ་ལས་འདས་པའི་དཀའ་ངལ་འཕྲད་བཞིན་པ་དེ་སེལ་ཐབས་སུ་རོགས་རམ་གནང་ཕྱོགས་དང་ཕྱོགས་གཉིས་དབར་མེ་འཕེན་མཚམས་འཇོག་ཐོག་གན་ཡིག་བཞག་ནས་ཨི་སི་རེལ་དང་པེ་ལི་སི་ཏིན་དབར་ཞི་བའི་གྲོས་མོལ་བསྐྱར་གསོ་ཡོང་ཐབས་གནང་དགོས་ལུགས་གསུངས་བཞག། དེ་བཞིན་ཇོར་དན་གྱི་རྒྱལ་པོ་ཨབ་དུལ་ལ་མཆོག་གིས། མི་དམངས་དཀྱུས་མའི་ཚེ་སྲོག་སྲུང་སྐྱོབ་བྱ་དགོས་པ་དང་ག་ཟ་ནང་འབར་རྫས་ཚད་མེད་གཡུག་བཞིན་པ་དེ་ནི་ཕྱོགས་གང་ནས་བལྟས་ཀྱང་གདུག་རྩུབ་ཅན་དང་བསམ་ཤེས་མེད་པ་ཞིག་རེད། དེ་ནི་མགོན་སྐྱབས་མེད་པའི་མི་དམངས་དཀྱུས་མར་ཉེས་པ་བཏང་བ་ལྟ་བུ་ཞིག་ཡིན་པ་མ་ཟད། གདུག་རྩུབ་ཀྱི་ལས་དེ་རྒྱལ་སྤྱིའི་ཁྲིམས་དང་འགལ་བ་ཞིག་རེད་ཅེས་གསུངས་བཞག་ཡང་ཁོང་གིས་མི་དམངས་དཀྱུས་མའི་སྡོད་ཁང་དང་འཛུགས་སྐྲུན་ཐོག་རྒོལ་རྡུང་བཏང་བ་དང་ཆེད་མངགས་མི་དམངས་ཚང་མར་ཟས་དང་འཐུང་ཆུ། གློག་དང་གཞི་རིམ་དགོས་མཁོ་རྣམས་མེད་པར་བཟོས་ནས་མི་དམངས་རྣམས་བཀྲེས་སྐོམ་གྱི་གནས་སུ་གྱར་དུ་བཅུག་པ་དེར་ངོ་རྒོལ་ཞུ་རྒྱུ་མ་ཟད་དེའི་འགན་སྒ་ཙ་ལ་མེ་བཏབ་མཁན་འཁྱེར་དགོས་པ་རེད་ཅེས་གསུངས་བཞག། ཉིན་གཅིག་གི་ལྷན་ཚོགས་དེའི་ཐོག་ཨི་སི་རེལ་གྱི་སྐུ་ཚབ་སླེབས་མེད་པ་དང། པེ་ལི་སི་ཐན་གྱི་སྲིད་འཛིན་མོ་ཧ་མད་ཨ་བྷཱས་མཆོག་ནས་མཉམ་ཞུགས་གནང་བའི་ཐོག་རྒྱལ་སྤྱིའི་ངོས་ནས་པེ་ལི་སི་ཐན་ལ་རོགས་སྐྱོར་གནང་དགོས་པ་དང། པེ་ལི་སི་ཐན་གྱི་མི་དམངས་རྣམས་རང་ཡུལ་བཞག་ནས་ཕྱི་ལ་འགྲོ་རྩིས་མེད་པ་སོགས་གསུངས་བཞག། ཡང་ལྷན་ཚོགས་དེའི་ཐོག་ཨ་མི་རི་ཀའི་དཔོན་རིགས་མཐོ་གྲས་དང་ཨི་སི་རེལ་གྱི་སྐུ་ཚབ་ནས་མཉམ་ཞུགས་མ་གནང་བ་དེས་ལྷན་ཚོགས་དེར་དེ་ཙམ་དོན་འབྲས་སོན་པའི་རེ་བ་མེད་པའི་གནས་ཚུལ་འདུག།
རྒྱ་ནག་གིས་པེ་ལེ་སི་ཐན་དང་ཨི་སི་རེལ་གྱི་གནད་དོན་དང་འབྲེལ་བའི་ཐོག་རྒྱུན་དུ་ཨ་རབ་ཡུལ་གྲུ་དང་ཁ་ཆེའི་རྒྱལ་ཁབ་ཚོའི་ཁྲིམས་མཐུན་གྱི་མངོན་འདོད་ལ་ང་ཚོས་རྒྱབ་སྐྱོར་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་བྱས་འདུག་དེ་ཡང་གཟའ་པ་སངས་ཉིན་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་མ་ལེ་ཞི་ཡའི་ཕྱི་སྲིད་བློན་ཆེན་དང་ཁ་པར་ཐོག་ནས་བཀའ་མོལ་གནང་བའི་སྐབས་རྒྱ་ནག་གི་ངོས་ནས་རྒྱུན་དུ་རྒྱལ་སྤྱིའི་ནང་ཞི་བདེ་བརྟན་བརླིང་དང་ཨ་རབ་དང་ཁ་ཆེའི་ཡུལ་གྲུ་ཚོའི་ལུགས་མཐུན་གྱི་ཐོག་ནས་མངོན་འདོད་རྣམས་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་བྱས་འདུག། ཡང་ཕྱི་སྲིད་བློན་ཆེན་མཆོག་གིས་མུ་མཐུད་ནས་ཉེ་ཆར་ལྷོ་ཨེ་ཤེ་ཡ་དང་ཨ་རབ་ཡུལ་གྲུའི་སྐུ་ཚབ་ཚོའི་དབར་ཚོགས་འདུ་སྐོང་ཚོགས་གནང་བ་དེར་ཡང་རྒྱ་ནག་གིས་རྒྱབ་སྐྱོར་ཆ་ཚང་ཡོད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། གོང་ཞུས་ལྷན་ཚོགས་དེའི་ཐོག་ཐུན་མོང་གི་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་ད་ལྟའི་ཨི་སི་རེལ་དང་པེ་ལེ་སི་ཐན་གཉིས་དབར་གྱི་དཀའ་རྙོག་དེ་སེལ་ཐབས་དང་ཞི་བདེ་བརྟན་ལྷིང་ཡོང་ཐབས་སོགས་ཕྱོགས་ཚང་མས་ཞི་འགྲིག་གི་ལམ་བུ་འཚོལ་ཐབས་བྱེད་དགོས་རྒྱུ་གལ་ཆེ་རེད་ལ་མི་མང་དཀྱུས་མ་བཙན་ཁྲིད་བཀག་ཉར་བྱས་པ་ཚོ་འཕྲལ་དུ་གློད་བཀྲོལ་གཏོང་དགོས་པ་སོགས་བཀོད་ཡོད་འདུག། ད་ག་ནང་བཞིན་མཉམ་འབྲེལ་རྒྱལ་ཚོགས་ནང་གི་རྒྱ་ནག་གི་སྐུ་ཚབ་ཀྲང་ཅུན་ཡིས་ཨ་རབ་ཡུལ་གྲུ་ཚོས་སྒ་ཙ་ལུང་གཤོང་གི་མངའ་ཁུལ་དུ་ལྷིང་འཇགས་ཡོང་ཐབས་སུ་རྒྱལ་སྤྱིའི་མཉམ་འབྲེལ་བྱེད་དགོས་པ་དང་མངའ་ཁུལ་དེ་རོགས་སྐྱོར་བྱེད་རྒྱུར་མཉམ་ཞུགས་ཤུགས་ཆེ་ཙམ་བྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་བྱས་བཞག། གོང་ཞུས་གནས་ཚུལ་ནང་མུ་མཐུད་ནས་བཀོད་པར་ལྟར་ན་རྒྱ་ནག་གིས་ཕྱོགས་གཉིས་ཀར་ཞི་འགྲིག་ཡོང་ཐབས་བྱེད་དགོས་པའི་དགོས་འདུན་བཏོན་བཞིན་ཡོད་ཀྱང་རྒྱ་ཨིས་རལ་གྱི་བྱ་སྤྱོད་འདི་ནི་སོ་སོའི་སྲུང་སྐྱོབ་དོན་དུ་མ་ཡིན་པར་ཚད་ལས་བརྒལ་བའི་གདོང་ལེན་བྱས་ཡོད་ལུགས་དང་སྤྱི་དམངས་རྣམས་ལ་རྒོལ་རྡུང་གཏོང་བཞིན་པའི་བྱ་སྤྱོད་ཡིན་ལུགས་སོགས་བཤད་ནས་ཨིས་རལ་ལ་སྐྱོན་བརྗོད་བྱས་པའི་རྣམ་འགྱུར་བསྟན་ཡོད་པ་བཅས་ཕྱོགས་ཡོངས་ནས་རྒྱ་ནག་ནི་ཨ་རབ་ཡུལ་གྲུའི་ཁྲིམས་མཐུན་གྱི་མངོན་འདོད་ལ་རྒྱབ་སྐྱོར་ཆ་ཚང་ཡོད་ལུགས་རྣམ་པ་ཤུགས་ཆེ་བསྟན་ཡོད་འདུག།
ཨ་མི་རི་ཀས་ཐེ་ཝན་གྱི་གནད་དོན་དང་འབྲེལ་བའི་ཐོག་ནས་རྒྱ་ནག་ལ་དཔལ་འབྱོར་གྱི་ཉེས་ཆད་འགེལ་བར་ཡ་ལན་ཇི་ལྟར་སློག་དགོས་མིན་ཡང་ལྗིད་རྒྱག་བཞིན་ཡོད་པ་རུའེ་ཀྲ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག་དེ་ཡང་རྒྱ་ནག་གཞུང་དང་འབྲེལ་བ་ཡོད་པའི། ར་ཤི་ཡས་ཡུག་རེན་ལ་བཙན་འཛུལ་བྱས་པར་ནུབ་ཕྱོགས་པས་ཡ་ལན་སློག་མིན་གྱི་ཐད་ཉམས་ཞིབ་བྱ་མཁན་གྱི་བསྟི་གནས་ཁང་གིས། རྒྱ་ནག་གཞུང་གིས་ཨ་མི་རི་ཀའི་དཔལ་འབྱོར་གྱི་ཉེས་ཆད་བཀལ་བའི་རྒྱལ་སྤྱིའི་ཁེ་གཉེར་ལས་ཁང་རྣམས་དང་འབྲེལ་བ་བྱ་དགོས་པ་དང། རྒྱལ་སྤྱིའི་ཁེ་གཉེར་ལས་ཁང་ཚོས་རང་རང་གི་ས་མཚམས་སུ་ཡོད་པའི་ཨ་མི་རི་ཀའི་རྒྱུ་དངོས་རྣམས་བདག་བཟུང་བྱ་ཐབས་བྱ་དགོས་པ་བཤད་བཞག། འདི་ལོའི་ཕྱི་ཟླ་གཉིས་པ་ནས་བཟུང་རོའི་ཊར་གསར་འགྱུར་ལས་ཁང་གིས་རྒྱ་སྐད་ཐོག་བྲིས་པའི་རྒྱ་ནག་གི་སྲིད་བྱུས་དང་འབྲེལ་བའི་ཡིག་ཆ་དང། གཙུག་ལག་སློབ་གྲྭའི་རྩོམ་ཡིག་སོགས། གྲངས་ཉིས་བརྒྱ་ལྷག་ལ་ཉམས་ཞིབ་བྱས་པའི་མཇུག་འབྲས་སུ། ཨ་མི་རི་ཀས། ར་ཤི་ཡ་ལ་ཡུཀ་རེན་ལ་བཙན་འཛུལ་བྱས་པ་དང་འབྲེལ་བའི་ཐོག་ནས་དཔལ་འབྱོར་གྱི་ཉེས་ཆད་བཀལ་བ་དེས། རྒྱ་ནག་གི་དཔལ་འབྱོར་རིག་པ་བ་དང། དེ་བཞིན་དངུལ་རྩིས་མཁས་པ། ཡུལ་བབ་སྲིད་ཇུས་ཀྱི་ཐོག་ལ་ཉམས་ཞིབ་བྱ་མཁན་བརྒྱ་ཕྲག་མང་པོས། རྒྱ་ནག་གིས་ཨ་རིའི་ཌོ་ལར། འགྲོ་རྒྱུག་གང་འདྲ་བྱས་ནས་བརླགས་པ་སོགས་ཀྱི་ཐད་ཉམས་ཞིབ། ཞི་འཇམ་ངང་བྱུང་རིམ་གྱི་ཐོག་བརྟག་ཞིབ་བྱ་རྒྱུ་དེ་ནི་གལ་ཆེན་པོ་ཡིན་པ་བཤད་ཡོད་པ་དེ་ཤེས་རྟོགས་བྱུང་བཞག། རྒྱ་ནག་གིས་ད་བར་ཐའེ་ཝན་ལ་དམག་འཐབ་བྱ་ཕྱོགས་ཀྱི་སྐོར་གང་ཡང་བཤད་མེད་ཀྱང་ཨ་མི་རི་ཀའི་དམག་དཔོན་མཐོ་གྲས་ཤིག་གིས། ཞི་ཅིན་ཕིང་གིས་རྒྱ་ནག་མི་དམངས་བཅིངས་འགྲོལ་དམག་མིར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བདུན་ལོའི་གོང་ཐའེ་ཝན་ལ་བཙན་འཛུལ་བྱ་རྒྱུའི་གྲ་སྒྲིག་བྱ་དགོས་པའི་བཀའ་བཏང་ཡོད་ལུགས་གསུངས་བཞག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ལ་དྭགས་ཀྱི་སྟག་སྣ་དགོན་པ་རྡོ་རྗེ་གདན་དེ་ཉིད་ཐོག་མར་ཆགས་སའི་རི་དེ་སྟག་གི་དབྱིབས་སུ་ཡོད་ཅིང་དེའི་སྟེང་དུ་དགོན་པ་ཆགས་ཡོད་པར་བརྟེན། དགོན་པའི་མིང་ལ་སྟག་སྣ་དགོན་ཞེས་མིང་ཐོགས་པ་ཞིག་ཡིན་པའི་སྐོར་སོགས་དགོན་པ་དེའི་ལོ་རྒྱུས་ཀྱི་སྐོར་ལ་དྭགས་ནས་འདི་གའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ལ་དྭགས་སྟག་སྣ་དགོན་པ་རྡོ་རྗེ་གདན་འདི་ཉིད་ཐོག་མ་ཆགས་ཡོད་པའི་རི་དེ་སྟག་གི་དབྱིབས་སུ་ཡོད་ཅིང་དེའི་སྣ་ཡི་སྟེང་དུ་དགོན་པ་ཆགས་ཡོད་པར་དགོན་པའི་མིང་ལ་སྟག་སྣ་ཞེས་མིང་ཐོགས་ཡོད་པ་རེད་འདུག་དེ་ཡང་ཕྱི་ལོ་ཆིག་སྟོང་ལྔ་བརྒྱ་དྲུག་ཅུ་ལོར་ལ་དྭགས་ཆོས་རྗེ་འཇམ་དབྱངས་རྣམ་རྒྱལ་གྱིས་ལ་དྭགས་རྒྱལ་སྲིད་སྐྱོང་སྐབས་ལྷོ་འབྲུག་ནས་ཞབས་དྲུང་ངག་དབང་རྣམ་རྒྱལ་རྒྱལ་པོའི་དབུ་བླར་བསྟེན་ཕྱིར་གདན་འདྲེན་ཞུ་མི་ཕུལ་ཀྱང་ཞབས་དྲུང་ཕེབས་མ་ཐུབ་པས་ཁོང་གི་སྐུ་ཚབ་ཏུ་ཆོས་རྗེ་རྨུག་འཛིན་ཞེས་ཞབས་དྲུང་ངག་དབང་རྣམ་རྒྱལ་གྱིས་མངགས་ཡོད་པ་རེད་འདུག། རྒྱལ་པོ་འཇམ་དབྱངས་རྣམ་རྒྱལ་ལ་སྲས་གཉིས་ཡོད་པའི་སྲས་ནོར་བུ་རྣམ་རྒྱལ་དང་སེང་གེ་རྣམ་རྒྱལ་གཉིས་ལས་ནོར་བུ་རྣམ་རྒྱལ་རྒྱལ་པོའི་ཁྲིར་མངའ་གསོལ་བ་དང་སེང་གེ་རྣམ་རྒྱལ་ཆོས་ལ་ཕེབས་ནས་ཆོས་རྗེ་རྨུག་འཛིན་པ་བླ་མར་བསྟེན་པའི་དུས་སུ་ཆོས་རྗེ་རྨུག་འཛིན་གྱིས་རི་ལྡེབས་ལ་དགོན་པ་བཏབ་ཡོད་པ་དེར་མི་ལེགས་ཞེས་གསུངས་རྗེས་རི་ཡི་རྩེར་དགོན་པ་འདེབས་ན་ལེགས་ཚུལ་གསུངས་པ་བཞིན་ཕྱི་ལོ་ཆིག་སྟོང་དྲུག་བརྒྱ་བཅོ་བརྒྱད་ལོར་རི་རྩེ་འདིར་རྟེན་དང་བརྟེན་པ་བཅས་ལེགས་པར་བཞེངས་འདུག་ཕྱི་ལོ་ཆིག་སྟོང་དྲུག་བརྒྱ་བཅོ་བརྒྱད་ལོར་སྔོན་མ་སྟག་སྣ་དགོན་པ་ཆགས་ཡོད་པའི་རི་ཡི་རྩེ་ལ་དགོན་པ་གསར་པ་བཞེངས་ཡོད་པ་རེད་འདུག། རྒྱལ་པོ་སེང་གེ་རྣམ་རྒྱལ་དུས་སྐབས་སུ་རྒྱལ་པོ་དང་ཞབས་དྲུང་རིན་པོ་ཆེ་གཉིས་མཆོད་ཡོན་སྦྱིན་བདག་ལ་གྱུར་རྗེས་དུས་དེ་ནས་བཟུང་ལ་དྭགས་དང་འབྲུག་གཉིས་ཀྱི་འབྲེལ་བ་ཇེ་རྒྱས་སུ་སོང་བ་ནི་རྒྱལ་རབས་ནང་གསལ་པོ་འཁོད་ཡོད་པ་རེད་འདུག་དེང་སང་དུས་ལ་ཡང་སྟག་སྣ་དགོན་པ་དང་འབྲུག་རྒྱལ་ཁབ་གཉིས་ཀྱི་བར་འབྲེལ་བ་ཇི་འདྲ་ཡོད་པའི་ཐོག་སྟག་སྣ་དགོན་པའི་སློབ་དཔོན་ངག་དབང་ཚེ་རིང་རྡོ་རྗེ་ལགས་ཀྱིས། སྐུ་ཕྲེང་གསུམ་པ་ཡོད་རེད། སྐུ་ཕྲེང་གསུམ་པ་འབྲུག་ལ་སློབ་སྦྱོང་ཕེབས། འབྲུག་ལ་སློབ་སྦྱོང་ཕེབས་ནས་འབྲུག་ཁོ་རང་ལ་ཞིང་གཤེགས་སོང། དེ་ནས་ད་ལྟ་བཞི་པ་དེ་འབྲུག་ལ་སློབ་སྦྱོང་ཕེབས་ནས་ཕེབས་མ་ཐུབ།

འཛིན་སྐྱོང་གང་འདྲ་ཡོད་པ་འདི་ནང་བཞིན་ལྟ་རྟོག་གནང། རིན་པོ་ཆེ་ལ་ཕ། སློབ་སྦྱོང་གི་ཆ་ཡིན་ན་ག་རེ་ཡིན་ནའང་ཆོས་ཀྱི་ཕྱོགས་ནས་མཐུན་རྐྱེན་ཚང་མ་ཡག་པོ་ཆགས་བསྡད་པ། དེ་ཡང་སྟག་སྣ་དགོན་པའི་ཆོ་ག་གཙོ་བོ་དེ་བོད་ནས་དར་ཁྱབ་བྱུང་བའི་ནང་པ་སངས་རྒྱས་པའི་ཆོས་བརྒྱུད་ཆེན་པོ་བཞི་ཡོད་པའི་ནང་ནས་བཀའ་བརྒྱུད་ཡིན་པ་དང་དེའི་ནང་ནས་ཕག་མོ་གྲུ་པ་རྡོ་རྗེ་རྒྱལ་པོའི་ཕག་གྲུ་བཀའ་བརྒྱུད་ཡིན་པ་ཕག་མོ་གྲུ་པའི་སློབ་མ་ལས་གྱེས་པ་བཀའ་བརྒྱུད་ཆུང་བ་བརྒྱད་ཡོད་པའི་ནང་ནས་གྲུབ་ཐོབ་གླིང་རས་པད་མ་རྡོ་རྗེ་ལས་གླིང་རས་བཀའ་བརྒྱུད་དེ་ཡིན་པ་རེད་འདུག། བོད་ནང་འབྲུག་པ་བཀའ་བརྒྱུད་པའི་གདན་ས་འབྲུག་གསང་སྔགས་དང་འབྲུག་ར་ལུང་ཞེས་གཉིས་ཡོད་ཅིང་ཕྱིས་སུ་བོད་ཕྱོགས་སུ་བརྟན་པོར་མ་ལུས་པར་ཆོས་བརྒྱུད་དེ་གཉིས་བོད་ནས་ལྷོ་འབྲུག་ཕྱོགས་ལ་ཇི་ལྟར་དར་ཚུལ་དང་ཡང་རིམ་པས་ལ་དྭགས་སུ་ཇི་ལྟར་དར་ཚུལ་སྐོར་སློབ་དཔོན་ངག་དབང་ཚེ་རིང་རྡོ་རྗེ་ལགས་ཀྱིས་འདི་ལྟར་གསུངས་བྱུང། བོད་ལ་འབྲུག་གསང་སྔགས་ཆོས་གླིང་དང་འབྲུག་ར་ལུང་གཉིས་ལ་ནི་བོད་གདན་ས་འབྲུག་པ་བཀའ་བརྒྱུད་ཀྱི་གདན་ས་སྐད་གྲགས་ཆེན་པོ་གཉིས་རེད། འབྲུག་གསང་སྔགས་ཆོས་གླིང་གི་བརྒྱུད་པ་དེ་ད་ལྟ་ང་ཚོ་བོད་ན་ཡོད་པའི་འབྲུག་པ་བཀའ་བརྒྱུད་དང་ད་ལྟ་ཧེ་མི་དང་ལྕེ་བདེ་དེ་ཚོ་དེ་འབྲུག་གསང་སྔགས་ཆོས་གླིང་གི་བརྒྱུད་པ་དེ་དར་སྤེལ་བཏང་མཁན་དེ་རེད། འབྲུག་ར་ལུང་འདི་དར་འབྲུག་འབྲུག་ར་ལུང་དར་སྤེལ་བཏང་མཁན་དེ་གཙོ་བོ་ད་ལྟ་དེ་འབྲུག་ན་ཡོད་པ་དེ་རེད། ད་ལྟ་འབྲུག་རྒྱལ་ཁབ་ན་འདུག་ཨ་འོ་དེ་རེད་དེང་སང་འབྲུག་རྒྱལ་ཁབ་ན་སྤུ་ན་ཁ་ལ་འགྱོད་རེད་སྤུ་ན་ཁ་དེ་འབྲུག་ར་ལུང་གཉིས་པ་ལགས་རེད། ད་འདི་ཡི་བརྒྱུད་འཛིན་འགྲོས་ཀྱིས་ར། འདི་ཡི་བརྒྱུད་འཛིན་འགྲོས་ལ་དྭགས་ལ་བྱས་ན། སྟག་སྣ་དགོན་པ་རེད། དེ་ནི་སྟག་སྣ་དགོན་པ་སྟག་སྣ་དགོན་པ་རེད་དེ། མུར་གྱི་དགོན་པ་རེད། དེ་ཟངས་དཀར་གྱི་དགོན་པ་གསུམ་ཡོད་རེད་རྫོང་ཁུལ་སྟག་རི་མོ། དེ་ཚོ་ར། རྫོང་ཁུལ་སྟག་རི་མོ་འབར་གདན། གཙོས། དེ་ནི་གར་ཞྭ་ལ་དགོན་པ་མང་པོ་རེད་དེ་ཚོ་ཚང་མ། དེ་ནི་ཆོས་བརྒྱུད་འབྲུག་ད་ག་ལ་རེད། སོག་གྲོ་དེ་འབྲུག་ར་ལུང་གི་ནས་བརྒྱུད་པའི་ཆོས་སྡེ་གྲོ་ཆགས་གོ་རེད། ཧེ་མི་ལྕེ་བདེ་ད་དེ་ཚོ་གཞན་ཚང་མ། འབྲུག་གསང་སྔགས་ཆོས་གླིང་གི་བརྒྱུད་པ་འགྲོ་ཆགས་པ་རེད། སྟག་སྣ་དགོན་པའི་སྐུ་གསུང་ཐུགས་རྟེན་གཙོ་བོར་ཆོས་རྗེ་སྨོན་འཛིན་པས་དགོན་པ་ཐོག་མ་ཕྱག་བཏབ་དུས་དགོན་པའི་སྐུ་རྟེན་དེ་མགོན་ཁང་ནང་དུ་མགོན་པོ་ཕྱག་བཞི་པའི་སྐུ་དང་སྒྲུབ་ཁང་ནང་དུ་ཞབས་དྲུང་ངག་དབང་རྣམ་རྒྱལ་གྱི་སྐུ་དེ་ཡིན་པ་རེད་འདུག་དེ་ཡང་ཞབས་དྲུང་ངག་དབང་རྣམ་རྒྱལ་རི་ཁྲོད་རྫ་གསེབ་ཞིག་ཏུ་ཆོས་སྐྱོང་མགོན་པོ་ཕྱག་བཞི་པའི་སྒྲུབ་པ་མཛད་པའི་སྐབས་སུ་རི་ནས་བྲག་ཉིལ་ཏེ་གཟིམ་སོགས་བཀབ་པའི་རྡོ་བ་ཆུང་ངུ་ཞིག་འཐོར་ནས་ཞབས་དྲུང་ངག་དབང་རྣམ་རྒྱལ་གྱི་ཤངས་ཁྲག་ལས་འཁྲུངས་པའི་མགོན་པོ་ཕྱག་བཞི་པ་རང་བྱོན་བྱུང། རབ་གནས་མཛད་དུས་སྒྲ་ཆེན་པོ་ཞིག་བྱུང་བ་དེ་ནི་མགོན་པོའི་གསུང་བྱོན་ཡིན་པ་ཞེས་གསུང་སྲོལ་འདུག་དེ་དང་མཉམ་སྟག་སྣ་རིན་པོ་ཆེ་སྐུ་འཕྲེང་བཞི་པ་དོན་ཡོད་རྡོ་རྗེ་སྐུ་འཚོ་བཞུགས་ཡོད་སྐབས་རྒྱལ་དབང་ཀརྨ་པ་སྐུ་འཕྲེང་བཅོ་ལྔ་པ་དགོན་པར་ཕེབས་མྱོང་ཡོད་པ་དང་དེ་དུས་རྒྱལ་དབང་ཀརྨ་པ་མཆོག་གིས་སྟག་སྣ་དགོན་པའི་ནང་རྟེན་གཙོ་བོ་མགོན་པོ་ཕྱག་བཞི་པ་མཇལ་མྱོང་ཡོད་པའི་སློབ་དཔོན་ལགས་ཀྱིས་གསུངས་བྱུང། སྟག་སྣ་མཇལ་ཁ་ག་རེ་གསུངས་རེ། ཀརྨ་པ་སྐུ་འཕྲེང་བཅོ་ལྔ་དེ་ནས་མཇལ་ཁ་གནང་དུས་སྐབས་སུ་དགོན་པ་ཆུང་ཆུང་དེར་སྲུང་མ་དེ་ནས་གཡག་ཙམ་རུ་བཟོས་ནས་འདི་གསུངས་རེ། རྩ་ཆེན་པོ་ཟེར། མཧཱ་ཀཱ་ལི། མ་ཧཱ་ཀཱ་ལི་ནི་ཆུ་སྟག་ནག་ཡིན་ལ་སོ་ཁ་དེ་ཚོ་ན་ཡོད། ཅི་ལོ། མགོན་པོ་ཕྱག་བཞི་པ་ཡིན། རྩ་ཆེན་མོ་རེད། བང་འགྲོས་ཅིག་ཚིག་པ།
ཡང་གཞན་དགོན་པའི་གསུང་རྟེན་དམིགས་བསལ་དུ་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་སྣར་ཐང་དཔར་མ་ཡིན་པ་འབྲུག་ཤོག་ནང་ཡོད་པ་རེད་འདུག་ཡང་ཐུགས་ཀྱི་རྟེན་དུ་རྒྱ་གར་ལ་འཕགས་པའི་ཡུལ་ཞེས་འབོད་སྲོལ་ཡོད་པར་འཕགས་པའི་སྐུ་རང་བྱོན་འདྲ་མིན་ལ་དྭགས་གཙོས་ཧི་མ་ལའི་རི་རྒྱུད་དུ་མཇལ་རྒྱུ་ཡོད་པ་བཞིན་སྟག་སྣ་དགོན་གྱི་གསང་རྟེན་གཙོ་བོ་དེ།

དེ་ནས་རྒྱལ་པོ་སེང་གེ་རྣམ་རྒྱལ་གྱི། ཐུགས་དམ་གྱི་རྟེན་སྤྱན་རས་གཟིགས་སྟག་སྣར་ཡོད་པ་དང། དེ་ནས་ཕྱི་རྟེན་དཔལ་ལྡན་རྡོ་རྗེ་རྣམས་ལ། དཔལ་ལྡན་བདེ་ཆེན་མཆོད་རྟེན་འདི་ནང་ལ་སངས་རྒྱས་ཀྱི་རིང་བསྲེལ་སེམས་དཔའི་གཙོ་ཡོད་པ་སྟེ། དེ་ནས་ད་སྟག་སྣ་ཡུལ་མི་དེ་ཚོ་གི་བསོད་བདེ་བསོད་ནམས་ལ་རྟེན་འབྲེལ་བཟང་པོ་བྱས་རེད། དེ་དང་དེ་དགོན་པའི་ཕྱི་རྟེན་དེ་དཔལ་ལྡན་བདེ་ཆེན་མཆོད་རྟེན་དེ་ཡིན་པ་མཆོད་རྟེན་གྱི་ནང་ལ་སྟོན་པའི་རིང་བསྲེལ་བཞུགས་ཡོད་ཅིང་མཆོད་རྟེན་དེ་ལ་ཡུལ་པ་རྣམས་ཀྱིས་རྩ་ཆེ་ཤོས་ཤིག་ཏུ་བརྩིས་ཡོད་པ་དང་བོད་ཟླ་དྲུག་པའི་ཚེས་བཅོ་ལྔ་ལ་སྐུ་དཀར།

ཨོ། དེ་ནས་བདུད་རབས་བཅུར་གུས་པའི་རྣམས་ལ། ཕག་མོ་ལྷ་ཁང་དང་བླ་མ་ལྷ་ཁང་གཉིས་བཞེངས། རེད་དེ་ནས་ཕག་མོ་ལྷ་ཁང་གི་ནང་རྟེན་གཙོ་བོ་དེ་ལ་དེ་ནས། ད་ཕག་མོ། མི་ཚད་གཅིག་མི་ཡི་ཚད་གཅིག་ཕག་མོ་གཅིག་ཡོད། རེད་དེ་ནས་ཙན་དན་ལས་གྲུབ་པའི་གསེར་ཟངས་ལས་གྲུབ་པའི་ཕག་མོ། དེ་ནས་ཙན་དན་ལས་གྲུབ་པའི་ཉེ་བའི་སྲས་ཆེན་བརྒྱད་ཡོད་རེད་ད་དེ་ཚོ། དེ་དབོན་འགྲོ་ཡོད་རེད། ད་ཕག་མོ་ལྷ་ཁང་ལ་དེ་ནས། བླ་མ་ལྷ་ཁང་ནང་འདི་ལ། གསེར་ཟངས་ལས་གྲུབ་པའི་ཞབས་དྲུང་ངོ་མ་དེ་ཡོད་ས་རེད་འོ་ད་གསེར་ཟངས་ལས་གྲུབ་པའི་ཞབས་དྲུང་རིན་པོ་ཆེ་གྱི་སྐུ་གཅིག་ཡོད་རེད་རོགས་ལ། དེ་ནས་དེ་ད་འདི་ནང་ལ་གལ་ཆེ་བ་གཅིག་ག་རེ་ཡོད་ཟེར་ན། ད་ལྟ་དགོན་པ་གྱི་ཕྱི་ལོགས་ལ་མཆོད་རྟེན་ཆེན་མོ་གཅིག་འདུག་ཨ། འོ་ད་འདི་སྐབས་སུ་བྱང་ཆུབ་རེད་འདི་བླ་མ་ཡི་བྱང་ཆུབ་རེད་བླ་མ་ཚུལ་ཁྲིམས་རྡོ་རྗེ་གི་རོ། བྱང་ཆུབ་མཆོད་རྟེན་ཐོག་བརྩེགས་བཞི་པ་དེ།

དེ་བཞིན་ཆོས་རྗེ་ཚུལ་ཁྲིམས་རྡོ་རྗེའི་དུས་སུ་བཞེངས་པའི་ཐོག་བརྩེགས་བཞི་ཅན་གྱི་ཚད་ཡོད་པའི་བྱང་ཆུབ་མཆོད་རྟེན་ཡོད་པ་དང་མ་ཎི་ཁྲི་སྐོར་ཞིག་དགོན་པའི་ཕྱི་ལོགས་སུ་མཇལ་རྒྱུ་ཡོད་པ་རེད་འདུག། སྟག་སྣ་རིན་པོ་ཆེ་སྐུ་འཕྲེང་དང་པོ་འཁྲུངས་པ་ནས་བཟུང་སྐུ་འཕྲེང་རིམ་བྱོན་བྱུང་བཞིན་དུ་སྐུ་འཕྲེང་གཉིས་པ་ནས་བཟུང་སྟག་སྣ་དགོན་པ་གཟིགས་རྟོག་གནང་མཁན་གཙོ་བོ་དེ་འབྲུག་ནས་མ་ཕེབས་པར་སྟག་སྣ་རིན་པོ་ཆེ་སྐུ་འཕྲེང་རིམ་བྱོན་གྱིས་ཐུགས་འགན་བཞེས་ཡོད་པ་སློབ་དཔོན་ངག་དབང་ཚེ་རིང་རྡོ་རྗེ་ལགས་ཀྱིས་གསུངས་བྱུང། ད་དུས་རབས་བཅུ་དགུ་པའི་ནང། དུས་རབས་བཅུ་དགུ་པ། རྒྱལ་པོ་མི་འགྱུར་ཀུན་དགའ་རྣམ་རྒྱལ་གྱི་སྐབས་དེ་ལ། དེ་ནས་དངོས་གནས་སྟག་སྣ་རིན་པོ་ཆེ་གྱི། ཡང་སྲིད་སྐུ་ཕྲེང་གཉིས་པ། བླ་མ། ད་ཉིད་དེ། རིམ་པ་ཞིག་སླ་བ། སྐུ་ཕྲེང་གཉིས་པ་དེ། ཕེབས་པ་རེད། ར། སྐུ་ཕྲེང་གཉིས་པ་ཕེབས་དུས་སྐབས་སུ་དེ་ནས་ད་སྐུ་ཕྲེང་གཉིས་པ་དེ་ལ་བླ་མ། བཀྲ་ཤིས་བསྟན་འཕེལ་ཞུ་རེད། ཁོང་ཕེབས་དུས་སྐབས་དེ་ལ་དེ་ནས་འབྲུག་ནས་ད་ཆོས་སྡེ་དང་སྲིད་སྡེ་གཉིས་ཀ་ཚང་མ་གྱིས་ད་ནས་བཟུང་ལ་དྭགས་ལ་ད་དགོན་པ་དེ་འཛིན་བྱེད་མཁན་བླ་མ་མངགས་ཐུབ་མ་རེད། ད་ཞབས་དྲུང་ངག་དབང་རྣམ་རྒྱལ་ལ་ལྷོ་འབྲུག་གི་ག་ལ་དགོན་པ་ག་ཚོད་ཡོད་ན་དེ་ལ་གཟིགས་སྐྱོང་དེ་ཆ་ཚང་ཁྱོད་རང་གནང་དགོས་རེད་ཟེར་ཁོང་ལ་ཚང་མ་ཁག་བསྐུར་ཟེར། དེ་ནས་བཟུང། ད་སྟག་སྣ་རིན་པོ་ཆེ་སྐུ་ཕྲེང་རིམ་བྱོན་གྱིས། དགོན་པ་དེ་སྐྱོང་བདེ་བོ་རེད། ཡང་སྟག་སྣ་དགོན་པ་དང་བོད་རྒྱལ་ཁབ་གཉིས་ཀྱི་བར་འབྲེལ་བ་ཇི་འདྲ་ཡོད་པའི་ཐོག་སློབ་དཔོན་ལགས་ཀྱིས་མུ་མཐུད་དུ། སྟག་སྣ་རིན་པོ་ཆེ་སྐུ་ཕྲེང་དང་པོ་དེ། འཇམ་མགོན་ངག་དབང་རྒྱལ་མཚན་གྱི་ཡང་སྲིད་ཡིན་གསུང་གོ་རེད་དང་པོ་དང་པོ་བེད་སྤྱོད་དེ། འདི་གི་ཡང་སྲིད་ཡིན་སྲིད་དེ། སྟག་སྣ་རིན་པོ་ཆེ་སྐུ་ཕྲེང་དང་པོ་དེ། ང་ཚོའི་བོད་ལ་བལྟམས་རེད། ཁམས་སྡེ་དགེ་ལ་ས་ལ།

དགོན་པ་བཟོ་ཡ་དེ་ཨིན་ཀྲུ་སྤྱིའི་ནང་མ་མཐུན་རེད་རྒྱལ་པོ་གི་འཛིན་འདིར་ར། དེ་ནི་ནང་མ་མཐུན་ནི་གར་ཆག་དེ་ཚོ་ལ་ཨིན་ཀྲུ་གྲོས་དོན་མང་པོ་གནང་རེད། དེ་ནི་གསུམ་པ་དེ་དཔེ་ཐུབ་ལ་བལྟམས་རེད། འབྲུག་ལ་ཞིང་གཤེགས་ར། ཞབས་ཕྱི་གཉིས་གསུམ་ཅིག་ཡོད་རེད། ཞབས་ཕྱི་གཉིས་གསུམ་ཡོད་ད་དེ་ནི་ཞབས་དྲུང་རིན་པོ་ཆེའི་ཡང་སྲིད་ཡོད་ར། དེའི་ཐད་ལ་སློབ་སྦྱོང་གནང་དུ་དུས་སྐབས་སུ་ཞབས་དྲུང་རིན་པོ་ཆེ་གིས། ཁྱོད་རང་གི་བླ་མ་དེ་ལ་དྭགས་རང་ལ་ལ་བལྟམ་གྱི་རེད་གསུངས་ནས་མངགས་ཤག་རེད།

དཀར་དམར་བརྗེ་ལང་འདི་ར། ག་ནི་སྒང་པ་ཁང་པ་གྱི་མིང་རེད། སྒང་པ་རིན་པོ་ཆེ་ཁང་པའི་མིང། མ་དེ་མེ་མེ། ར་དེ་རིག་འཛིན་མེ་མེ་གི་མིང་རེད། ར། ཡ་དེ་ཨ་མ་གྱི་མིང་རེད། དབྱངས་འཛིན། ར་དེ་ཀརྨ་པ་ཡི་བུ་ནི་ནཱ་ར་ད། འདི། དེའི་དགའ་བ་བསུབ་ན་དེ་ལ་ལ་རིན་པོ་ཆེ་འཁྲུངས་ཡོད་ལ་རེ། དེ་ལ་བླ་མ་སྟག་ཚང་བླ་མ་སྟག་ཚང་ལ་བཀྲེས་རེ་དེའི་ཡི་གེ་རེ། བླ་མ་སྟག་ཚང་གི་བརྟག་དཔྱད་གནང་རེ། ཨ་གང་ལ་ཨང་པ། ར་གང་ལ་མེ་མེ་རིག་འཛིན། ཡ་དེ་གང་ལ་ཨ་མ་གི་མིང་ཨོ་དེའི་རེ། དེ་ནི་དེའི་རིན་པོ་ཆེ་འོ་འབྲུ་ངོས་འཛིན་གནང་རེ། སྐུ་ཕྲེང་རེ་འོང། བྱུང་ང། ད་བསམ་བློ་དང་དང་ཞབས་དྲུང་རིན་པོ་ཆེ་གི།

ལ། དེ་ནས་བོད་ལ་ཕེབས་སོང་རེད། བོད་ལ་བླ་མ་ཨ་ཀ་ལ་རེད། ཁྲི་དཔོན་པདྨ་ཆོས་རྒྱལ་རྩ་ནས་ཆོས་ཞུ་ཐུབ་ན་རབ་ཡིན་གསུངས་རེད་དེ་ནས་ཁོང་བོད་ལ་ཕེབས་ནས་ཆོས་ལུགས་རིས་མེད་ཀྱི་བླ་མ་མང་པོ་བྱས་ཏེ་རྒྱལ་བ་ཞིང་འབྲོག་བུ་བྱས་མྱོང་ཡོད་རེད་ད་མང་པོ་གསུངས་འདུག་དེ་ནང་ནས་དེ་ནས་ཁྲི་དཔོན་པདྨ་ཆོས་རྒྱལ་རྩ་ནས་ད་ལོ་གསུམ་ནས་མཚམས་བརྒྱབ་ཡ་ར་དེ་ཚང་མ་ཐག་ཆེ་པོ་བྱས་ནས་བོད་ལ་ལོ་ལྔ་གཅིག་བཞུགས་ནས་ཆོས་ཞུ་ནས་དེ་ལ་དྭགས་ཕེབས་དེ་ནས་ལ་དྭགས་ལ། ད་དགོན་པ་ཚུར་སྡུད་དང་ལ་དྭགས་སྤྱི་ཡོངས་དང་ལ་དྭགས་ཟངས་དཀར་འདེབས་འཛུགས་དགོན་པ་ཚང་མ་གསོ་སྐྱོང་གནང་རེད། སྟག་སྣ་དགོན་པར་ད་ལྟའི་ཆར་དགེ་འདུན་པའི་གྲངས་བདུན་ཅུ་ཙམ་ཡོད་པ་དང་དགེ་འདུན་པ་རྣམས་ཀྱིས་ཆོས་སྦྱང་རྒྱུ་དེ་སྔོན་མའི་དུས་སུ་རང་འཐད་བཞིན་འབྲུག་གཙོས་ཁམས་སྒར་བཀྲ་ཤིས་ལྗོངས་ཡང་ལ་དྭགས་ས་གནས་སུ་ཡོད་པའི་དབུ་གཞུང་ནང་པའི་རིག་གནས་གཙུག་ལག་སློབ་གཉེར་ཁང་བཅས་ཡིན་པ་དང་སྟག་སྣ་རིན་པོ་ཆེ་སྐུ་འཕྲེང་བཞི་པའི་དུས་ནས་དགོན་པ་རང་དུ་གྲྭ་རྒྱུན་ཀུན་གྱི་ཕྱིར་སློབ་གྲྭ་ཞིག་བཙུགས་འདུག་སྟག་སྣ་དགོན་པས་གཟིགས་རྟོག་གནང་བཞིན་པའི་ལ་དྭགས་ཡུལ་ཕྱོགས་འདྲ་མིན་དུ། དགོན་ལག་འདྲ་མིན་གྲངས་དགུ་ཙམ་ཡོད་པ་ཀུན་ལ་སྟག་སྣ་དགོན་པ་ནས་དཀོན་གཉེར་བཅུ་བདུན་ཙམ་བཞུགས་ཡོད་ལ། ཡང་སྟག་སྣ་དགོན་པ་ནི་ལྷོ་འབྲུག་ནས་དར་བའི་ལ་དྭགས་ས་གནས་སུ་དགོན་པ་ཐོག་མ་དེ་ཡིན་པ་རེད་འདུག་ཅེས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུས་ཡོད།

གླེང་མོལ་གྱི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ལ་དབྱིན་ཡིག་གི Tibet ཞེས་པའི་ཚབ་ཏུ་ཤིས་ཙང་ཞེས་མིང་འགྱུར་བ་གཏོང་ཐབས་བྱེད་བཞིན་པ་དེའི་ཆབ་སྲིད་ཀྱི་དམིགས་ཡུལ་དང་ལོ་རྒྱུས་ཀྱི་རྒྱབ་ལྗོངས་གནས་ཚུལ་ཇི་ཡོད་སོགས་ཀྱི་སྐོར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་དང་དེ་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་བར་གླེང་མོལ་ཞུ་བ་ཞིག་གཤམ་ལ་གསན་གནང་གི་རེད། ཉེ་སྔོན་ཕྱི་ཟླ་བརྒྱད་པའི་ནང་པེ་ཅིན་དུ་རྒྱལ་སྤྱིའི་བོད་རིག་པའི་དཔྱད་གླེང་ཚོགས་འདུ་སྐབས་བདུན་པ་ཟེར་བའི་གི་ཐོག་ལ་མཉམ་ཞུགས་བྱས་པའི་རྒྱ་ནག་གཞུང་འབྲེལ་གྱི་ཆེད་མཁས་པ་ཚོས་བོད་ལ་དབྱིན་ཡིག་གི་ཐ་སྙད Tibet ཞེས་པ་སྟེ། བོད་ལྗོངས་ཏེ་ཤིས་ཙང་ཞེས་པ་ལ་བསྒྱུར་དགོས་པའི་གི་གླེང་སློང་ཤུགས་ཆེན་བྱས་ཡོད་པ་རེད། Tibet ཞེས་པའི་གི་ཐ་སྙད་དེ་བེད་སྤྱོད་བྱས་ཚེ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་ཀྱི་ས་ཁམས་ཁྱབ་ཁོངས་སོགས་ལ་ངོས་འཛིན་བྱེད་རྒྱུ་ལ་གོ་ནོར་ཐེབས་ཀྱི་ཡོད་ལུགས་དང་བོད་ཅེས་པའི་གི་དབྱིན་ཡིག་གི་ཐ་སྙད་ཤིས་ཙང་ཞེས་པ་ལ་བསྒྱུར་བ་འདིས་རྒྱ་ནག་གི་བོད་ཀྱི་གནད་དོན་གྱི་ཐད་སྐད་ཆ་ཤོད་དབང་ལ་ཕན་ཐོགས་ཡོད་ལུགས་སོགས་བཀོད་འདུག་རྒྱ་ནག་འཐབ་ཕྱོགས་གཅིག་གྱུར་གྱིས་འདི་ལོ་ཕྱི་ཟླ་བརྒྱད་པའི་ནང་ལ WeChat གླེང་སྟེགས་ཐོག་ལ་གནད་དོན་འདི་ནི་སྐད་རིགས་ཙམ་མིན་པར་ཆབ་སྲིད་ཀྱི་གནད་དོན་གནད་འགག་ཞིག་ཆགས་ཡོད་ཅེས་དང། ཡང་དེ་གི་ཟླ་བ་འདིའི་ནང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་བོད་ཀྱི་ཉིང་ཁྲི་ཁུལ་དུ་སྐོང་ཚོགས་བྱེད་པའི་གླེང་སྟེགས་ཤིག་གི་ཐོག་ལ་མཉམ་ཞུགས་ཀྱིས་གཏམ་བཤད་སྤེལ་བའི་གི་ནང་དོན་དང་འབྲེལ་རྒྱ་ནག་གཞུང་འབྲེལ་ཡིག་ཆའི་ནང་ལ་བོད་ཅེས་པའི་གི་དབྱིན་ཡིག་གི་ཐ་སྙད Tibet དེ་ཤི་ཙང་ཞེས་བསྒྱུར་ཡོད་པ་རེད། དེ་རྗེས་རྒྱ་ནག་གི་དྲ་ཐོག་ཚོང་པ་ཚོ་ལ་ཡང་ཚོང་ཟོག་གི་ཐོག་ལ Tibet ཞེས་པ་ལ་ཤི་ཙང་ལ་འགྱུར་བ་གཏོང་དགོས་པའི་ཉེན་བརྡ་ཡང་བཏང་ཡོད་པ་འདུག་དེ་རིང་གླེང་མོལ་གྱི་ལེ་ཚན་འདིའི་ནང་རྒྱ་ནག་གཞུང་གིས་བོད་ལ་དབྱིན་ཡིག་གི Tibet ཞེས་པའི་གི་ཚབ་ཏུ་ཤིས་ཙང་ཞེས་མིང་སྒྱུར་གཏོང་ཐབས་བྱེད་བཞིན་པ་དེ་ཡི་རྒྱབ་ལྗོངས་ཀྱི་གནས་ཚུལ་དང་ཆབ་སྲིད་ཀྱི་གནད་དོན་ཇི་འདྲ་ཞིག་ལ་ཐུག་ཡོད་མེད་ཀྱི་སྐོར་ལ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་དང་གླེང་མོལ་བྱེད་ཀྱི་ཡིན་རྒན་ཟླ་བ་ཚེ་རིང་ལགས་ཁྱེད་འདིར་ང་ཚོའི་ལས་སྣ་ཕེབས་པར་བཀའ་དྲིན་ཆེ། ལགས་བཀྲ་ཤིས་བདེ་ལེགས་ལགས། ད་གོང་ལ་ངོ་སྤྲོད་བྱས་པ་ནང་བཞིན་གྱི་རེད། Tibet ཟེར་ཡ་གི་ད་ཅིག་དབྱིན་ཡིག་གི་ཚིག་དེ་ཤིས་ཙང་ཟེར་ཡ་རྒྱ་ནག་གཞུང་གི་ཚོས་རྒྱ་ཡིག་གི་རྒྱ་སྐད་གི་ཐོག་གི་ད་ཚིག་དེ་བེད་སྤྱོད་གཏོང་ཡ་གི་འབད་བརྩོན་བྱས་པ་དེ་གི་གཙོ་བོ་གནད་འགག་འདྲ་པོ་གཅིག་ཁྱེད་ཀྱིས་དེ་སྔོན་ལ་བརྒྱུད་ལམ་ཁག་ལ་གསལ་བཤད་བྱས་ཡོད་རེད་གཉིས་ལ་ཐུག་དེ་ཡོད་ས་རེད་ས་ཁྱོན་གྱི་ཆེ་ཆུང་ཁྱབ་ཚད་གཅིག་དང་གཞན་དེ་ཡང་ཅིག་ཆབ་སྲིད་ཀྱི་གནད་དོན་གཅིག་རེད་ཟེར་ཡ་དེ། དང་པོ་དེ། ཤིས་ཙང་ཟེར་ཡ་དེ། ཅིག་བོད་རང་སྐྱོང་ལྗོངས་ལ་མ་གཏོགས་གཞན་པ་བོད་དེ་ཚོ་ལ་གོ་གི་མ་རེད་པ་ད་ལྟ་ཅིག་བོད་ཀྱི་ས་ཁུལ་གཞན་དེ་ཚོ་ལ་ཅིག་ཤིས་ཙང་ཟེར་ཡའི་ཚིག་དེ། སྔོན་མ་ནས་ལོ་རྒྱུས་ཐོག་ནས་དེ་འདྲ་རང་རེད་པས་ཡང་ཅིག་དུས་ཚོད་དང་རྐྱེན་པས་ཀྱི་ཐོག་ནས་འགྱུར་བ་འགྲོ་ཡོད་རེད།

བོད་དེ་གཙང་པ་སྡེ་སྲིད་སྐབས་སུ་རེད། གཙང་པ་སྡེ་སྲིད་དེ་ཆིག་སྟོང་དགུ་བརྒྱ་ཆིག་སྟོང་ལྔ་བརྒྱ་བཞི་བཅུ་ནང་གཅིག་ལ་ཕལ་ཆེར་རྒྱལ་ཁབ་ཚུགས་པ་ཡིན་བསམ་རང་གི་དྲན་པ་ནོར་མེད་ན། དེ་གཞུང་དེ་ཁོ་ཆིག་སྟོང་ལྔ་བརྒྱ་ལྔ་བཅུ་ང་གཅིག་ལྔ་བཅུ་ང་དྲུག་དེ་འདྲ་གཅིག་ལ་རྒྱ་ནག་གིས་ཤིས་ཙང་ཟེར་བ་བེད་སྤྱོད་བཏང་བ་དེ་ཧ་ཅང་གསལ་པོ་རེད་དེ་ག་རེ་ཟེར་ན། བོད་ཀྱི་དེ་རྒྱལ་རབས་ནོར་ལ་ན་ང་ཚོ་གིས་ཤོད་ཡོང་དུས་དཔེར་ན་བཙན་པོ་སྐབས་སུ་བོད་སིལ་བུ་སྐབས་སུ་དེ་ནས་ས་སྐྱ་རྒྱལ་རབས། ཕག་གྲུ་རྒྱལ་རབས་དེ་ནས་གཙང་པ་རྒྱལ་པོ་དེ་ནས་རྗེས་མའི་དགའ་ལྡན་ཕོ་བྲང་ཟེར་ཡོད་པ་དེ་གཙང་པ་རྒྱལ་པོའི་སྐབས་སུ་ཡིན་པ་ཡིན་ཙང་དེ་བཞིན་ཁོ་དེའི་མིང་བཏགས་དེ་དེ་འདྲ་གཅིག་ཆགས་དེ་ཧ་ཅང་གསལ་པོ་རེད་ག་རེ་རེད་ཟེར་ན། ང་ཚོ་བོད་རྒྱ་ནག་ལ་དཔེར་ན་ཡང་ང་ཚོ་དེ་ཡོན། མིང། ཆིང་ཟེར་ར་དེ་ཐང་རྒྱལ་རབས་ཟེར་ར་དེ་རྒྱལ་རབས་དེ་མིང་བཏགས་ཡག་ལུགས་སྲོལ་ཅིག་འདུག་བ་རྒྱ་ནག་ལ། ང་ཚོ་བོད་པ་ལ་དེ་ཡོད་མ་རེད་སྔོན་མ་ནས་བཙན་པོ་ཡིན་བཙན་པོ་རྒྱལ་རབས་ཟེར་བ་དང་ས་སྐྱ་གོང་མ། སྣེ་གདོང་གོང་མ།

རྒྱ་ནག་མིང་རྒྱལ་རབས་སྐབས་སུ་ཡིན་ན་ས་མཚམས་དཔེར་ན་དར་རྩེ་མདོ་དང། མཚོ་སྔོན་པོ་གཡས་གཡོན་ལ་ག་དུས་ཡིན་ན་ཁོ་ཚོ་དེ་ས་མཚམས་དེ་ས་ཁྲ་ནོར་འཁྲུལ་དུ་ཨུ་སི་ཙང་ཅུང་ཅུང་ཟེར་འཁྲུལ་དེ་གོ་དེ་ཡང་ཨུ་སི་ཙང་ཟེར་ཡ་དེ་བོད་ཆོལ་ཁ་གསུམ་ཆ་ཚང་གོ་གི་རེད་ཤི་ཙང་ཟེར་ཡ་དེ་བོད་ཁྱད་གཞུང་སྐད་ཆ་བཤད་གི་མ་རེད་བོད་དེ་རྒྱལ་པོ། བོད་རྒྱལ་ཁབ་དེའི་མིང་དེར་གོ་བསྡད་ཡོད། ད་ག་འདྲ་ཤི་ཙང་ཟེར་བའི་ཚིག་དེ་ཁྱེད་ཀྱིས་ད་ལྟ་དེ་འདྲ་ཅིག་གསུངས་སོང་ཡང་འགའ་ཤས་ཅིག་གིས་ད་ལྟ་དཔེར་ན་ཝ་ར་ཎ་སི་གི་སློབ་དཔོན་དེ་འདྲ་ཅིག་གིས་ཁོ་རང་གིས་གསུངས་ཡ་བྱས་པ་ཡིན་ན་སི་ཁྲོན་ཞིང་ཆེན་གྱི་དམག་དཔོན་ཀྲའོ་ཨེར་ཧྥེང་ཟེར་མཁན་ཅིག་ཟེར་གི་འདུག་ཁོ་རང་གིས་ད་བོད་བཙན་འཛུལ་བྱས་པའི་སྐབས་སུ་ཨ་ནི་ད་ལྟ་ཀོང་པོ་རྒྱ་མདའ་ནས་ཨ་ནི་དར་རྩེ་མདོ་ཡི་བར་ལ་ས་ཁུལ་དེ་ལ་ཤི་ཙང་ཟེར་བ་བཏགས་ཡོད་རེད་ཟེར་གི་འདུག་ཡང་དེ་བཤད་ཚུལ་མ་འདྲ་བ་འདྲ་པོ་ཅིག་ཡིན་ན་དེ་འདྲ་གོ་མྱོང་འདུག་ཨེ་ལགས།

ད་བོད་དེ་དབྱིན་ཇི་དང་རྒྱ་ནག་གཉིས་འཕྲོག་རེས་བྱེད་དགོས་འདུག་བོད་དེ་རྒྱ་ནག་མི་སེར་སྤེལ་ཡུལ་འཇུག་དགོས་ཟེར་ནས་དེ་ནས་བོད་ལ་དམག་རྒྱག་ཡ་འགོ་བཙུགས་བ་རེད་སྔོན་མ་ནས་ནི་མཆོད་ཡོན་འབྲེལ་བ་རེད་ད་དེ་དུས་ནས་བཟུང་ནས་དེ་ནས་རྒྱལ་ཁབ་གཉིས་བར་ལ་ལ་ད་གཅིག་གཅིག་ལ་སྲིན་བུ་ཆེ་བས་སྲིན་བུ་ཆུང་བ་ཟ་བ་ནང་བཞིན་ཟ་ཡ་རྩིས་བརྒྱབ་ནས་དམག་རྒྱག་ཡ་འདི་ཀྲའོ་ཨེར་ཧྥེང་གིས་ཁོ་རང་གིས་བཟུང་བསྡད་པ་ས་ཆ་ཚང་མ་དེ་བཟུང་ནས་དེ་ནས་དེ་ལ་མིང་ག་རེ་བཏགས་བ་རེད་ཤི་ཁང་ཟེར་ནས་བཏགས་བ་རེད། ཤི་ཁང་ཟེར་ནས་མིང་ཏག་ཏག་དེ་བཏགས་ཡོད་མ་རེད་ད་ཁོས་ཤི་ཁང་ཟེར་ནས་མིང་བཏགས་གི་ཡིན་ཟེར་ནས་ཤི་ཙང་ཟེར་ཡོད་མ་རེད་ད་ཤི་ཁང་ཁམས་ས་ཆ་ཨ་དེ་ཤི་ཙང་ཟེར་ཡ་དེ་དེ་དང་འབྲེལ་བ་ཡོད་མ་རེད་དེ་ག་རེ་རེད་ཟེར་ན་ཤི་ཙང་ནང་ནས་དུམ་བུ་བཅད་ནས་དེ་ཤི་ཁང་ཟེར་ནས་བཟོ་ཡ་འགོ་ཚུགས་ད་དེ་ག་རེ་རེད་ཟེར་ན་ཤི་ཙང་ཟེར་ཡ་དེ་ཨེ་བོད་གཞུང་དགའ་ལྡན་ཕོ་བྲང་གཞུང་གི་དབང་སྒྱུར་བྱས་བསྡད་ས་ཆ་ལ་གོ་གི་ཡོད་པ་དང་དགའ་ལྡན་ཕོ་བྲང་གཞུང་གི་འོག་ནས་རྒྱ་མིས་འཕྲོག་བསྡད་པ་ས་ཆ་དེ་ལ་དེ་ནས་ཁ་ཤས་ལ་མཚོ་སྔོན་ཁ་ཤས་སྔོན་མ་མཚོ་སྔོན་ཟེར་གི་མ་རེད་སྔོན་མ་ཀན་སུའུ་གི་མཐའ་ངོས་ཤུགས། ཟི་ཁྲོན་གྱི་མཐའ་ངོས་ཤུག་ཟེར་ནས་མིང་བཏགས་ཡོད་རེད། དཔེར་ན་ད་ལྟ་མཚོ་སྔོན་ས་ཆ་དེ་ལ་རྒྱ་ནག་ཡིག་ཆ་ནང་ག་རེ་རེད་ཟེར་ན་ཀན་སུའུ་གྱི་མཐའ་ངོས་ཤུག་ཀན་སུའུ་མཐའ་ངོས་ཤུག་ཟེར་བ་ག་རེ་རེད་ཟེར་ན་ད་ལྟ་མཚོ་སྔོན་གྱི་ཕར་ཕྱོགས་རྒྱ་ནག་གི་དེ་ཀན་སུའུ་ཞིང་ཆེན་རེད། ཀན་སུའུ་ཞིང་ཆེན་ནས་ཕར་འགྲོ་ཡག་གི་ས་ཆ་གསར་པ་བཟུང་བསྡད་ཡག་དེ་ཚོ་ལ་ཁོ་ཚོས་དེ་ནས་ཀན་སུའུ་གྱི་མཐའ་ངོས་ཤུག་ཟེར་ནས་མིང་ཏག་ཏག་ཅིག་ཡོད་མ་རེད་མིང་བརྟན་པོ་ཅིག་དེ་ནས་ཟི་ཁྲོན་ནས་རྒྱ་ནག་ཟི་ཁྲོན་ཞིང་ཆེན་ནས་བོད་ས་ཆ་ལ་རྒྱ་སྐྱེད་བཏང་ནས་བཟུང་བསྡད་ཡག་གི་ས་ཆ་དེ་ཚོ་ལ་ཁོ་ཚོས་ཁྲོན་གྱི་མཐའ་ས་ཆ་ཟེར།

ད་ཅིའི་ཕྱིར་ཤི་ཙང་ཟེར་ཡག་དེ་ལ་གོ་དོན་དེ་མ་འདྲ་བ་འདྲ་པོ་ཅིག་ཆགས་ཨ་ནི་བེད་སྤྱོད་གཏོང་སྟངས་དེ་མ་འདྲ་བ་འདྲ་པོ་ཅིག་ཆགས་རེད་ཟེར་ཡག་གི་རྒྱ་མི་གིས་དེ་འདྲ་ཅིག་བྱུང་རེད་ཟེར་ཡག་གི་དེ་ཅིག་བྱུང་གི་འདུག་ད་རྡོག་རྡོག་ཞུས་པ་ཡིན་ན་དེ་སྔོན་མ་ཅིག་ཤི་ཙང་ཟེར་ཡག་དེ་ཡང་ཅིག་བོད་ཆོལ་ཁ་གསུམ་ལ་ཆགས་ཆགས་གི་ཡོད་པའི་གི་དེ་འདྲ་གི་དུས་ཚོད་འདྲ་པོ་ཅིག་བྱུང་ཡོད་རེད་བྱུང་ཡོད་མ་རེད། དེ་དེ་ཧ་ཅང་གསལ་པོ་རེད་བོད་ཟེར་ཡག་ཆོལ་ཁ་དེ་དང་ཕྱི་ལ་མཁྱེན་ཡིན་ནོ་ག་རེ་བྱས་པ་རེད

དེ་གཞུང་དེ་གསལ་པོ་ཡིན་པ་ཡིན་ཙང་དེ་གཞུང་ད་ལྟ་འགྱུར་བ་བཏང་ཡ་དེ་ལ་ཁོ་རྒྱ་ནག་དེ་དཀའ་ངལ་འཕྲད་ནས་བཟོ་བསྡད་གི་རེད། ལགས་སོ། ད་ད་ལྟ་ཅིག་འདི་ས་ཁྱོན་གི་ཐོག་ལ་འདི་རེད་བསྡད་ཡོད་རེད་ད་ས་ཁྱོན་གི་གནས་དུས་སུ་ཅིག་བྱས་བསྡད་ཡོད་རེད་ཅིག་ཁྱབ་ཚད་ག་རེ་ཡིན་མིན་ཅིག་རེད་ད་གཞན་ཅིག་དེ་ཡང་ཅིག་ཆབ་སྲིད་གི་གནད་འགག་ཆེན་པོ་ཅིག་ཆགས་བསྡད་ཡོད་རེད་ཟེར་ཡ་གི་རྒྱ་ནག་གཞུང་གི་དམིགས་ཡུལ་ཆབ་སྲིད་གི་དམིགས་ཡུལ་ཅིག་རེད་གསུང་ཡ་གི་ད་ཁྱེད་གཙོས་པའི་གི་མང་པོ་ཅིག་གི་དེ་སྐོར་ལ་དཔྱད་བརྗོད་དེ་འདྲ་ཅིག་བྱས་བསྡད་འདུག་གོ

དམིགས་བསལ་སྲུང་སྐྱོབ་བྱེད་ཡག་ཁྱད་ཆོས་ལ་རང་སྐྱོང་བྱེད་ཀྱི། དེ་གོང་སོ་སོ་སོ་སོར་དམིགས་བསལ་ཡོད་པ་དེ་ཚོ་རང་སྐྱོང་ཐོབ་ཐང་སྤྲོད་ཀྱི་ཡོད་ཟེར་ནས་རང་སྐྱོང་དམིགས་ཡུལ་དེ་དེ་རེད། དེ་བཞིན་རང་སྐྱོང་གི་གྲུབ་འབྲས་དེ་ག་རེ་རེད་ཟེར་ན། མི་རིགས་གཅིག་རྒྱལ་ཁ་མི་རིགས་གཅིག་ཡིན་ན་འདྲ་ཚོགས་པ་གཅིག་ཡིན་ན་འདྲ་རང་སྐྱོང་བྱེད་པ་ཡིན་ན་སོ་སོ་ཁེ་ཕན་སོ་སོ་ཐོབ་ཐང་སྲུང་སྐྱོབ་བྱེད་ཡག་གི་ནུས་པ་དེ་ལ་སྲུང་སྐྱོབ་བྱེད་ཡག་དང་ནུས་པ་དེ་ཆེ་རུ་བཏང་ཡག། ནུས་པ་ལྡན་པ་བཟོ་ཡག་དེ་དམིགས་ཡུལ་དེ་རེད་འདོད་རེད། འོན་ཀྱང། དུམ་བུ་བཏང་ནས་འཛིན་སྐྱོང་བྱེད་ཡག་དེ་དམིགས་ཡུལ་དེ་ག་རེ་རེད་ཟེར་ན། མི་རིགས་ཅིག་ཡིན་ན་འདྲ་ཚོགས་པ་ཅིག་ཡིན་ན་འདྲ་དེ་ཚོ་ལ། སོ་སོ་གི་སོ་སོ་གི་ཁེ་ཕན། ག་རེ་ཟེར་བ་སོ་སོ་གི་ཁྱད་ཆོས་སོ་སོ་གི་དེ་དེ་ཅེས་དམིགས་བསལ་གྱི་ཡོད་པ་དེ་ཚོ་ལ། སྲུང་སྐྱོབ་བྱེད་ཡག་དང་བདག་འཛིན་བྱེད་ཡག་རྒྱུད་འཛིན་བྱེད་ཡག་གི་ནུས་པ་ཉམས་དམས་བཏང་ཡག་ཆེད་དུ་རེད། དེ་བཞིན། རྒྱ་ནག་གཞུང་གིས་རྩ་ཁྲིམས་ནང་ལ་བོད་པ་ལ་ཐོབ་ཐང་ཡོད་ཟེར་ནས་བཤད། ལག་ལེན་བྱེད་ཡ་ཐོག་ལ་དུམ་བུ་བཏང་ནས་འཛིན་སྐྱོང་བྱེད་ཀྱི་ཡོད་རེད་ད་དེ་གཉིས་དེ་ཆ་འགྲིག་གི་ཡོད་མ་རེད་དེ་ནས་འོན་ཀྱང་རྒྱ་ནག་གཞུང་གིས་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་དུམ་བུ་བཏང་ནས་འཛིན་སྐྱོང་བྱེད་ཡ་དེ་ང་ཚོ་གི་སྲིད་བྱུས་མ་རེད། ལགས་སོ། དེ་ནི་ལོ་རྒྱུས་ཐོག་ནས་བྱུང་བ་རེད། ལབ། དེ་བཞིན་ཤི་ཙང་ཟེར་ཡ་དེ་བོད་རང་སྐྱོང་གཅིག་པོ་གོ་གི་རེད་ཟེར་ཡ་བྱས་བ། ད་ལྟའི་ས། བོད་རང་སྐྱོང་སྤྱི་འོ། ཁོག། ས་ཁྱོན་དང་ཨ་ནི་ད་ལྟ་དེ་འཛིན་སྐྱོང་གི་ཁྱད་པར་འདྲ་པོ་ཅིག་ཆགས་འགྲོ་འདུག་དེ་མ་གཏོགས། མ་རེད། བོད་པ་བོད་པ་ལ་ཡང་ཅིག་བོད་མི་རིགས་ལ་ཅིག་དུམ་བུ་བཏང་ཡ་འདྲ་པོ་གི་ཡོང་གི་ཡོད་རེད་པས་བོད་མི་རིགས་ལ་ཅིག་རྒྱ་མི་གིས་ཡང་ཅིག་ཙང་ཙུའུ་ཟེར་གི་ཡོད་རེད་ཙང་ཙུའུ་ཟེར་ན་ཅིག་སི་ཁྲོན་ལ་སྡོད་མཁན་ཡིན་ནའི་ཙང་ཙུའུ་ཟེར་གི་མ་རེད་པས་ད་ལྟ་ཆིང་ཧའི་ལ་སྡོད་མཁན་ཡིན་ནའི་ཙང་ཙུའུ་ཟེར་གི་རེད་ཨ་ནི་རང་སྐྱོང་ལྗོངས་ནང་ལ་སྡོད་མཁན་དེ་ཚོ་ལ་ཙང་ཙུའུ་ཟེར་གི་མ་རེད་པས། དེ་ཚང་མ་གཅིག་པ་རེད། དེ་ཡོང།

ཁོ་ཚོ་གི་ཤི་ཙང་ཟེར་ཡག་དེ་ག་རེ་རེད་ཟེར་ན་འཛིན་སྐྱོང་ས་ཁུལ་ཅིག་ཡིན། འཛིན་སྐྱོང་ས་ཁུལ་དེ་གནའ་སྔ་མོ་ནས་དེ་འདྲ་ཅིག་ཡིན་པ། དེ་བཞིན་བོད་གནད་དོན་དེ་བོད་རང་སྐྱོང་ལྗོངས་གཅིག་པོ་ལ་ཡིན་པ། བོད་རང་སྐྱོང་ལྗོངས་དེ་བོད་མི་རིགས་ཀྱི་ཕལ་ཆེར་མི་འབོར་གྱི་བརྒྱ་ཆ་ལྔ་བཅུ་ཟིན་གྱི་ཡོད་མ་རེད་བརྒྱ་ཆ་བཞི་བཅུ་ལྷག་ཅིག་རེད། དེ་འདྲ་ཅིག་མ་གཏོགས་དེ་མིན་གནས་ཚུལ་ནང་ཤི་ཙང་དེ་གནས་ཚུལ་དེ་མེད་པ། ཤི་ཙང་གི་བློ་བགྲོ་གླེང་དེ་མེད་པ། ལོ་རྒྱུས་ཐོག་ལ་བོད་དེ་རང་བཙན་རྒྱལ་ཁབ་ཅིག་མིན་པ། དེ་སོགས་ཀྱི་གནས་ཚུལ་ཚང་མ་དེ་ནང་སླེབས་ཡོད་རེད་མ་གཏོགས་ས་ཁྱོན་གཅིག་པོའི་སྐད་ཆ་མ་རེད། ཤི་ཙང་ཟེར་ཡག་དེ་ལོ་རྒྱུས་ཐོག་ལ་བོད་ཆོལ་ཁ་གསུམ་ཆགས་ཀྱི་ཡོད་རེད་ད་ལྟ་ཆུང་ཆུང་བཟོ་ཡག་དེ་དམིགས་ཡུལ་དེ་ག་རེ་རེད་ཟེར་ན་ཁོ་མི་སེར་སྤེལ་ཡུལ་གྱི་དུམ་བུ་བཏང་ནས་འཛིན་སྐྱོང་བྱེད་ཡག་སྲིད་ཇུས་དེ་ལག་ལེན་བྱེད་ཀྱི་མེད། བོད་ཟེར་ཡག་དེ་གནའ་སྔ་མོ་ནས་དེ་ག་རང་རེད། ཨོ་ད་དེ་གཉིས་དེ་འགྲེལ་བཤད་རྒྱག་ཡག་ཆེད་དུ་རེད། དེ་གཉིས་དེ་ཁོ་ཚོ་གི་སྲིད་ཇུས་ཡིན་པ་ཡིན་དང་དེ་སྲིད་ཇུས་དེ་ལག་ལེན་ཡོང་བ་དང། བཙན་པོ་བཏང་བའི་ཆེད་དུ་དེ་ནི་ད་ལྟ་དེ། མིང་དེ་ཚོ་བརྗེ་པོ་སློག་ཡ་སྐད་ཆ་དེ་བཤད་དེ་གོ། ལགས་སོ། ད་ད་ལྟ་ཅིག་སྐུ་ངོ་ཟླ་བ་ཚེ་རིང་ལགས་ཁྱེད་བོད་རྒྱ་གྲོས་མོལ་གྱི་ལས་དོན་ཚོགས་ཆུང་གི་ཚོགས་མི་གཅིག་རེད་དེ་ཤོད་རེད། རྒྱ་ནག་གིས་ད་འདི་གིས་ཡང་ཅིག་ཤི་ཙང་ཟེར་ཡ་དེ་རང་འདི་མིང་དེ་ཐོག་ལ་ཨུ་ཚུགས་ཤུགས་ཆེན་པོ་བྱེད་ཡོང་དུས་དེ་གི་རྒྱ་བོད་གྲོས་མོལ་གྱི་ཁོར་ཡུག་འདི་ལ་ཅི་ལྟའི་ཚུལ་གྱིས་གཏོར་བརླག་བཏང་ཟེར་ན་རེད་ཁོར་ཡུག་འདི་མེད་པར་བཟོ་ཡག་གི་དེ་འདྲའི་ཐབས་ཤེས་འདྲ་པོ་ཅིག་རེད་པས་མ་རེད། དེ་སྐོར་ལ་དམིགས་བསལ་ཞིག་འགྲོ་གི་ཡོད་མ་རེད་ག་རེ་རེད་ཟེར་ན་རྒྱ་ནག་གཞུང་གནའ་སྔ་མོ་ནས་བོད་རྒྱ་ཞི་མོལ་མེད་སྐད་ཆ་མང་པོ་ཞིག་བཤད་ཡོད་རེད་སྐད་ཆ་མང་པོ་ཞིག་བཤད་ཡག་ནང་ནས་རྩོད་པ་མང་པོ་བྱུང་འདུག་རེད་དེ་ནང་ལ་དཔེར་ན་བཞག་ན། བོད་གཞུང་ཏཱ་ལའི་བླ་མ་དང་བོད་གཞུང་དང་བོད་མིའི་སྐུ་ཚབ་བྱེད་ཐུབ་ཀྱི་རེད་མ་རེད་ཟེར་རྒྱ་ནག་གཞུང་གིས་ཁྱོད་ཚོ་བྱེད་ཐུབ་ཀྱི་མ་རེད་ཟེར་ནས་ང་ཚོ་བྱེད་ཀྱི་ཡོད་ཟེར་ནས་ཨོ་ང་ཚོ་ཁས་ལེན་མེད་ཁོ་ཚོ་ཁས་ལེན་མེད་ཟེར་ནས་ཕར་བཤད་ཀྱི་བཤད་ཀྱི་བཤད་ཀྱི་སྐད་ཆ་ཞིག་ཡང་འགྲོ་བསྡད་ཡོད་རེད། དེ་ནང་བཞིན་གྱི་བོད་ཟེར་ཡ་དེ་བོད་རང་སྐྱོང་གཅིག་པོ་རེད་ཟེར་ནས་བཤད་ཡོད་རེད་ང་ཚོ་གི་བོད་ཟེར་ཡ་དེ་བོད་ཆོལ་ཁ་གསུམ་ཆ་ཚང་རེད་བོད་མི་རིགས་ཡོད་དོ་ཅོག་ཚུད་བསྡད་ཡོད་རེད་ཟེར་ནས་བཤད་བསྡད་ཡོད་རེད། ཁོ་ཚོ་བཤད་པ་དེ་ང་ཚོ་ཁས་ལེན་མེད་ཟེར་གྱི་རེད་ང་ཚོ་བཤད་པ་དེ་ཁོ་ཚོ་ཁས་ལེན་མེད་ཟེར་གྱི་རེད་དེ་སྐད་ཆ་དེ་མུ་མཐུད་དུ་འགྲོ་བསྡད་ཡོད་རེད་དེ་བཞིན། སྐད་ཆ་བཤད་ཡག་དང་ཕན་ཚུན་བར་ལ་སྤྲོད་ལེན་དེ་ཚོ་བྱེད་ཡག་ཡིན་ན་རྒྱ་ནག་གི་རྒྱ་ནག་ཁོ་རང་གི་ལངས་ཕྱོགས་དེ་མུ་མཐུད་དུ་བཤད་བསྡད་གི་རེད་བལ་བལ་གི་བལ་བལ་ལངས་ཕྱོགས་དེ་མུ་མཐུད་དུ་བཤད་བསྡད་གི་རེད་དེ་ཁས་ལེན་མ་བྱེད་ན། སྐད་ཆ་བཤད་གི་མིན་ཟེར་ན་སྐད་ཆ་བཤད་ཡག་ཕར་ཚུར་འགྲོ་ས་ཡོད་མ་རེད། དེ་བཞིན། བོད་རྒྱ་ཞི་མོལ་དང་དེ་ཚོ་གཅིག་ཐ་མ་གཅིག་འབྲེལ་བ་ཡིན་ན་ད་དེ་དུས་སྒང་ལ་གཅིག་གཅིག་མོ་མོས་མཐུན་གཅིག་བྱུང་ཡོང་གི་རེད་དེ་མ་ཐོན་བར་ལ་སོ་སོ་སོ་སོ་སྐད་ཆ་དེ་བཤད་བསྡད་གི་རེད་བོད་པའི་ངོས་ནས་བོད་པ་གི་ལངས་ཕྱོགས་བོད་པ་གི་དེ།

བཤད་དབང་ཤུགས་ཆེ་རུ་འགྲོ་ས་རེད། དེ་མ་གཏོགས Tibet ཟེར་ཡས་ཀྱི་ཚིག་འདི་ལ་ད་རྒྱལ་སྤྱིའི་ཐོག་ལ་ད་བར་དུ། ཨ་ནི་བོད་ཆེན་པོ་ཟེར་ཡས་ཀྱི་གོ་བ་དེ་ལེན་འགྲོ་གི་འདུག་བོ་བོད་ཆོལ་ཁ་གསུམ་ཆ་དེ་གོ་བ་ལེན་འགྲོ་གི་འདུག་དེ་ཡིན་དུས་ཨ་ནི་འདི་འགྲིག་གི་མི་འདུག་ཟེར་ཡས་ད་རྒྱ་ནག་གི་རྩོད་པ་འདྲ་བོ་གཅིག་དེ་ཡིན་ས་རེད། དེ་གཞན་ཡིན་དུས་ད Greater Tibet ཟེར་ཡས་ཟེར་ན་རེད་ཨ་ནི་བོད་ཆེན་པོ་ཟེར་ཡས་འདི་བོད་པ་རང་གི་ཐ་སྙད་གཅིག་མ་རེད་བ་བོད་ཆེན་པོ་ཟེར་ཡས་དེ་གཅིག་རྒྱ་ནག་རང་གི་ཚུར་དེ་འདྲ་གཅིག་གི་ཐ་སྙད་གཅིག་བཏགས་བཞག་པ་འདྲ་བོ་གཅིག་ཆགས་གི་ཡོད་མ་རེད་པས།

ཨོའི་ས་ཁྱོན་ཆེ་ཆུང་སྐད་ཆ་བཤད་གི་ཡོད་མ་རེད་བ། དེ་ག་རེ་ཟེར་རྒྱལ་ཁབ་དེ་གཏམ་བརྗོད་དང་རྒྱལ་ཁབ་དེ་གཟི་བརྗིད་ལྡན་པ་དེ་འདྲ་ཡིན་པ་ལ་སོ་སོས་སོ་སོ་ཡིན་ན་ར་དེ་འདྲའི་ཕ་ཕན་ཚུན་བར་ལ་བསྟོད་ར་བཏང་ཡག་ཐ་སྙད་བེད་སྤྱོད་གཏང་གི་རེད། འོན་ཀྱང་རྒྱ་ནག་གི་བོད་ཆེན་པོ་ཟེར་ཡག་ཐ་སྙད་བེད་སྤྱོད་གནང་དུས་ཁོ་ཚོས་ད་ག་རེ་གོ་བསྡད་ཡོད་རེད་ཟེར་ན་བོད་ཟེར་ཡག་དེ་བོད་རང་སྐྱོང་ལྗོངས་གཅིག་པོ་ཡིན་པ། བོད་རང་སྐྱོང་ལྗོངས་ཕྱི་ལོགས་དེ་ཕལ་ཆེར་བོད་པའི་གཅིག། རྒྱ་བསྐྱེད་བཏང་ཡག་དང་མི་སེར་སྤེལ་ཡུལ་འདྲ་བོ་བྱས་ནས་ཡོད། སྔོན་མ་བོད་མིན་པ་ལ་དེ་རྗེས་སུ་ཁོ། གཅིག་ས་མཚམས་དེ་དཔེར་ན་ཡང་གཅིག། ངོས་ཀྱི་ས་མཚམས་དེ་དེ་ཙམ་གྱི་ས་རྒྱ་ཆེན་པོ་ལ་སོ་སོར་བདག་དབང་ཡོད་པ་ཟེར་ནས་ཧམ་པ་བཤད་བདེ་བ། རྒྱ་བསྐྱེད་བཏང་བདེ་བ་དེ་འདྲའི་རྣམ་པ་ཅིག་ཡིན་མདོག་མདོག་བྱས་ནས་འཛམ་བུ་གླིང་ད་ཁོ། མངོན་གསལ་དོད་པོ་བཤད་ཕོད་ཀྱི་ཡོད་མ་རེད་འོན་ཀྱང། དབྱིན་ཇི་ནང་ཐ་སྙད་དང་དེ་ཚོ་བེད་སྤྱོད་བཏང་འོང་དུས་ཕར་ཕྱིའི་མི་མང་པོ་ཅིག་དེ་འདྲ་གི་དེ་འདྲ་ཅིག་མིན་འགྲོ་བསམ་བསམ་གོ་བ་ལེན་འགྲོ་གི་རེད་དེ་བཞིན་བོད་དེ་བོད་ཆོལ་ཁ་གསུམ་དེ་བོད་མི། བོད་མཐོ་སྒང་དུ་གདོད་མའི་མི་རིགས་ཡིན་པ་དང་གནའ་སྔ་མོ་ནས་ད་ལྟ་བར་ལ། མི་རིགས་དེ་བོད་དེ་གནའ་སྔ་མོ་ནས་ད་ལྟ་གདོད་མའི་མི་རིགས་ཡིན་པ་ལ། ད་བལྟ་ན་སོག་པོ་དང་རྒྱ་མི་དང་དེ་ཚོ་དེ་ཕྱི་ལོགས་ནས་ཡོང་པ་མི་རིགས་རེད་མ་གཏོགས་བོད་པ་གདོད་མའི་མི་རིགས་ཡིན་པ་དེ། དེ་དགག་ཡག་གི་ཆེད་དུ་འགྲེལ་བཤད་གཅིག་རྒྱག་ཡོད་རེད་ཨང་གཉིས་པ་དེ། འགྲེལ་བཤད་རྒྱག་ཡག་ག་རེ་རེད་ཟེར་ན། གནའ་སྔ་མོ་ནས་བོད་ཟེར་ཡག་དེ་བོད་རང་སྐྱོང་ལྗོངས་གཅིག་པོ་རེད་ཟེར་ཡག་ཅིག་དེ་ཁས་ལེན་བྱས་པ་ཡིན་ན་དེ་ནས་ང་ཚོ་འོང་སྐད་ཆ་བཤད་ཆོག་ཟེར་ནས

རྒྱ་ནག་གིས་བོད་ནང་ལ་བོད་ཟེར་ན་རེད་ཅི་ལྟར་ང་ཚོའི་འདི་ནས་ཕར་ཕྱི་ལོགས་ནས་ཕར། བོད་ནི་གཉེན་འཕྲད་འགྲོ་མཁན་དེ་ཚོ་ཡིན་པ་ཡིན་ན་ཡ་གཅིག་ཡ་གཅིག། བོད Visa ག་ཚོད་རེད་ཐོངས་མཆན་ཞུ་བའི་སྐབས་སུ་རང་སྐྱོང་ལྗོངས་ཀྱི་དེ་བེད་དེ་ཐོངས་མཆན་ལོགས་ཀ་ཞུ་དགོས་ཀྱི་ཡོད་པ་ཨ་ནི་རྒྱ་ནག་གི་ཡ་གཅིག་ཐོངས་མཆན་རག་ན་བོད་ཀྱི་ས་ཁུལ་སི་ཁྲོན་དང་ཀན་སུའུ་ཆིང་ཧའེ་དེ་ཚོ་ཁག་ཕྱི་ལོགས་འགྲོ་ཆོག་གི་ཡོད་པའི་དེ་འདྲའི་གི་གནས་ཚུལ་ཅིག་ཆགས་བསྡད་ཡོད་རེད། ད་ད་ལྟ་ཀྱི་རྒྱ་ནག་གི་ཞི་ཙང་ཟེར་ཡའི་ཚིག་དེའི་ཐོག་ལ་ད་གནད་འགག་ཆེན་པོ་ཞེ་པོ་ཅིག་ཟིན་བྱས་ནས་དེ་དཔེ་འབུད་རྒྱག་ཞེ་པོ་ཅིག་བཏང་འོང་གི་ཡོད་རེད་ད་རིམ་བཞིན་བརྒྱུད་ལམ་རེད་ཨ་ནི་གཞུང་འབྲེལ་གྱི་ཡིག་ཆ་དེ་ཚོ་ཚང་མ་ལ Tibet ཟེར་ཡའི་ཚིག་དེ་ཕལ་ཆེར་ད་ཡལ་འགྲོ་ཡས་ཀྱི་ཉེན་ཁ་དེ་འདྲ་ཅིག་འདུག་དེ་དང་མཉམ་དུ་ལ་རྒྱལ་སྤྱིའི་ཐོག་ལ་ཡ་རྒྱ་ནག་གི་དེ་འདྲའི་གི་བྱེད་ཡས་ཀྱི་དམིགས་ཡུལ་རེད་པས་དེ་འགྲུབ་ཐུབ་ཀྱི་རེད་པས་ལ།

རྒྱལ་ཁབ་ཅིག་ཡིན་པའི་ཐ་སྙད་མ་རག་ནས་ཁོ་ཚོ་གི་དབང་ཡོད་ཟེར་མི་འདུག་ད་ཁོ་དེ་འདྲ་བྱས་ནས་རྒྱ་ཡིག་གི་ཚིག་ཀྲུང་གོ་ཟེར་ཡ་དེ་བོད་ཡིག་ནང་ཀ་ར་བཏགས་ཀྲ་ཞབས་ཀྱུ་ཀྲུ་ང་བཞག་ཀྲུང་ག་ན་རོ་གོ་ཟེར་ནས་བཙན་དབང་བྱས་ནས་བོད་པའི་ཐ་སྙད་ནང་ཀྲུང་གོ་ཟེར་ཡ་ཐ་སྙད་གསར་པ་ཞིག་བཟོས་བ་རེད་བཟོས་ནས་བེད་སྤྱོད་བཏང་ནས་ག་རེ་རེ་ཟེར་དགོས་ཟེར་ན་ཐ་སྙད་དེ་གི་བརྒྱུད་ནས་སྐད་ཆ་དེ་ཡིན་པ་ཞིག་གོ་འགྲོ་ཡོད་ར་ད་དེ་ནང་བཞིན་གི་བོད་ཟེར་དུས་བོད་པའི་ངོས་ཕྱོགས་ནས་རང་བཞིན་གི་བོད་ཚང་མ་གོ་དེ་རུ་བོད་ཆོལ་ཁ་གསུམ་བོད་རིགས་ཡིན་པ་ཚང་མ་གོ་དེ་ཡོད་ར་དང་འོ་ཅི་རྒྱ་མི་གི་ཞི་ཙང་མི་ཟེར་དུས་ཕལ་ཆེར། བོད་རང་སྐྱོང་ལྗོངས་དེ་མ་གཏོགས་མ་གོ་བ་ལ། འདི་ནས་བོད་པ་ཁག་ཅིག་དཔེར་ན་ནི Visa རག་གི་འདུག་ཁེ་ཕན་ཡིན་པ་འདུག་ཟེར་ནས་ཁྱོད་ག་ནས་ཟེར་ང་སི་ཁྲོན་ནས་ཡིན། ང་མཚོ་སྔོན་ནས་ཡིན་ང་ཡུན་ནན་ནས་ཡིན་ཟེར་ནས། སོ་སོ་བོད་མིན་པ་འདྲ་བོ་སོ་སོ་ཁས་ལེན་བྱས་བསྡད་པ་འདྲ་བོ་ག་རེ་ཟེར་ཁེ་བཟང་ཡོད་པ་ཡིན་དུས་སོ་སོས་བློས་བཏང་གི་འདུག་ཨ། དེ་འདྲ་བྱས་པ་ཡིན་ན་དེ་ནས་བོད་པ་ཁོ་ཚོ་ཁོ་ཚོ་སི་ཁྲོན་ནས་ཡིན་ཟེར་གི་རེད་ཁོ་ཚོ་མཚོ་སྔོན་ནས་ཡིན་ཟེར་གི་རེད་ཁོ་ཚོ་ཡུན་ནན་ནས་ཡིན་ཟེར་གི་རེད་ཁོ་ཚོ་ཀན་སུའུ་ནས་ཡིན་ཟེར་གི་རེད་མ་གཏོགས་བོད་རང་སྐྱོང་ལྗོངས་འདི་མིན་ཟེར་གི་རེད་ཟེར་ཡ་ཤི་བ། དེ་སྐད་ཆ་དེ་ཁོ་གཞི་འདྲ་ཅིག་བཞག་འགྲོ་གི་ཡོད་ར།

ཟུང་ཆུ་ས་ཆ་ནས་དེ་ལྟ་སྐབས་དེ་དུས་རྒྱ་ནག་དེ་ཐང་རྒྱལ་རབས་དམག་མི་དེ་ནུབ་མུ་ཤུ་ཐག་མིང་ཤུ་ལ་ཟུང་ཆུ་བར་སླེབས་འདུག་ཟུང་ཆུ་ནས་བོད་དང་རྒྱ་ནག་གཉིས་ཨང་དང་པོ་དམག་འཁྲུག་བྱུང་བ་ནས་བཟུང་ནས་དེ་ནས་ཕན་ཚུན་བར་ལ་ད་ག་རེ་ཟེར་བཙན་པོ་རྒྱལ་པོ་དང་ཐང་རྒྱལ་རབས་བར་ལ་ཕན་ཚུན་འབྲེལ་བ་བྱུང་བ་རོ། ད་དེ་དུས་ནས་འགོ་བཙུགས་ནས་དེ་ནས་རྒྱ་ཡིག་ནང་ལ་ཐུ་བོ་ཟེར་ཡ་ཐ་སྙད་དེ་བེད་སྤྱོད་བཏང་འདུག་རོ། འོན་ཀྱང་ད་ཐུ་བོ་ཟེར་ཡ་དེ་ག་དུས་ཡོང་བ་རེད་ཟེར་ན་ད་སྐབས་དེ་དུས་དུ་སོག་པོ་མི་རིགས་ཟེར་ཡ་དེ་མེད་བ། སྐབས་དེ་དུས་སོག་པོ་གི་ལུང་པ་དང་དེའི་ལུང་པ་ལ་དེ་དུས་དེའི་ཐུར་ཁེ་གི་མི་རིགས་དེ་འདུག་པ། ཐུར་ཁེ་གི་མི་རིགས་སྐབས་སུ་དེ་དུས་ཐུར་ཁེ་མི་རིགས་ཀྱི་བཞག་བསྡད་པ་གི་རྡོ་རིང་མང་པོ་ཅིག་ད་ལྟ་སོག་པོ་གི་ས་ཆ་ནས་ཐོན་བསྡད་ཡོད་རེད། དེ་འདྲའི་གི་རྡོ་རིང་ནང་ལ་ཐུར་བེད་ཟེར་ཡག་ཅིག་འདུག་པ། ག་རེ་རེད་ཟེར་ན། དེ་ཐུར་ཁེ་གི་རྒྱལ་པོ་དེ་གི་ཁོ་ཞེ་པོ་ཅིག་བློ་ཁོག་ཆེན་པོ་ཡིན་དཔའ་ཆེན་པོ་ཡིན་ཁོ་འཇོན་ཐང་དང་དེ་ཚོ་བཤད་དེ་དུས་ནང་ལ་དེ་ནས་ངས་ཐུར་བེད་ལ་དམག་རྒྱག་བ་ཡིན།

ད་ལྟ་འགྲེལ་བཤད་རེད་མ་གཏོགས་ད་ལྟ་རྒྱ་ཡིག་ནང་ལ་ཐུ་ཧྥན་ཟེར་གི་རེད། དེ་ཐུ་བོ་དེ་སྐད་དོད་དེའི་ཁྱབ་ཚད་དེ་བོད་ཆོལ་ཁ་གསུམ་རེད་པས་ཡང་ཅི་ཞི་ཙང་གི་ཁྱབ་ཚད་འདྲ་བོ་རང་རེད་ཐུ་བོ་གི་ཚིག་ཁྱབ་ཚད་དེ། དེ་དེ་བོད་ཆོལ་ཁ་གསུམ་ལ་ཟེར་གི་ཡོད་མ་རེད་དེ་བཙན་པོ་གཞུང་གི་དབང་བསྒྱུར་བྱས་བསྡད་པའི་ས་ཆ་ཚང་མར་ཆགས་གི་ཡོད་རེད་དེ་ཡང་རྒྱ་ནག་གི་ཀན་སུའུ་ཉིང་ཞ་དང་དེ་ནང་བཞིན་ད་ལྟ་ཤིན་ཅང་དང་དེ་ནང་བཞིན་ད་ལྟ་གི་དབུས་ཨེ་ཤི་ཡ་ལུང་པ་དང་ཨབ་གྷན་ས་ཆ་ཚུ་དག་ཚང་མ་དེ་ལ་ཐུ་བྷོད་ཟེར་ཡོད་རེད། ལགས་ལགས་སོ། བཙན་པོ་གི་དབང་བསྒྱུར་བྱས་བསྡད་པའི་ས་ཆ། ལོས་ལོས། ད་ད་ལྟ་ཁྱེད་ཀྱིས་དེ་གཅིག་གསུངས་སོང་ད་ལྟ་ཞི་ཙང་ཟེར་ཡ་ཡང་དེ་གི་གོ་དོན་གཅིག་དེ་དགའ་ལྡན་ཕོ་བྲང་གི་མངའ་འོག་ལ་ཡོད་བསྡད་པའི་གི་བོད་ཀྱི་ས་ཁུལ་ཚང་མ་ལ་ཡང་ཅི་ཞི་ཙང་ཟེར་ཡ་དེ་འདྲི་འདྲ་བོ་ཅིག་ཟེར་སྲོལ་ཅིག་འདུག་ཟེར་ནས་དེ་དེ་འདྲི་ཞིག་ཟེར་ན་ཡང་ཅི་ཏག་ཏག་ཅིག་བསྡད་གི་ཡོད་རེད་པས། དེ་འདྲི་མ་རེད་དེ་འདྲི་མ་རེད། ངས་ག་རེ་ཟེར་ཡང་ཟེར་ན་དགའ་ལྡན་ཕོ་བྲང་གཞུང་ཆིག་སྟོང་དྲུག་བརྒྱ་དྲུག་ཅུ་རེ་བཞི་ལ་ཚུགས་པ་རེད། དེ་དུས་ཁོ་ཚོ་ཙང་ཧྥན་ཙང་ཟེར་ནས་བོད་ཆོལ་ཁ་གསུམ་གོ་བསྡད་ཀྱི་རེད། དེ་དུས་ཀྱི་དེ། དགའ་ལྡན་ཕོ་བྲང་གཞུང་དང་རྒྱ་ནག་མན་ཇུ་བར་ལ་ས་མཚམས་དེ་རྒྱ་ཡིག་ཡིག་ཆ་ནང་བལྟས་བ་ཡིན་ན། དར་རྩེ་མདོ་ལ་ཡིན་པ་དང་ཤར་ངོས་སུ་ནི་ཟི་ལིང་ལ་ཡིན་པ་དེ་ཧ་ཅང་གསལ་བོ་ཡོད་རེད་རྒྱ་ཡིག་ནང་ལ་ཡོད་རེད། རྒྱ་ནག་གོང་མ་དེ་ཚོས་བཤད་ཡོད་རེད་དེ་དུས་དར་རྩེ་མདོ་ལ་བོད་གཞུང་གི་སྡེ་པ་བཙུགས་ཡོད་རེད་དབང་བསྒྱུར་བྱས་ཡོད་རེད། འོན་ཀྱང་དེ་ཆིག་སྟོང་བདུན་བརྒྱ་ལོ་ལ་གཅིག་བདུན་ཀླད་ཀོར་ཀླད་ཀོར་ལོ་ལ

ཆིག་སྟོང་བདུན་བརྒྱ་བཅུ་མེད་གཅིག་བར་ལ། ཨོ་ད་དེ་ག་རེ་སོང་ལོ་ལྔ་བཅུ་ང་བརྒྱད་ལྷག་གི་ནང་ལ། གཅིག་དེ་བོད་གཞུང་གི་ད་ལྟ་གི་དར་རྩེ་མདོ་ཁམས་དར་རྩེ་མདོ་ས་ཆ་ལ། སྡེ་སྲིད་བཙུགས་ནས་བསྡད་ཡོད་རེད་དེ་ནས། ལོ་ལྔ་བཅུ་ང་བརྒྱད་རྗེས་སུ་ཕན་ཚུན་བར་ལ་དམག་འཁྲུག་བྱུང་དར་རྩེ་མདོ་དེ་ཤོར་བ་རེད་འོན་ཀྱང་དར་རྩེ་མདོ་དེ་ཕར་ཤོར་བ་རེད་མ་གཏོགས། གཡས་གཡོན་གྱི་ས་ཆ་བོད་ས་ཆ་དེ་བོད་གཞུང་དབང་བསྒྱུར་འོག་ལ་རེད། དེ་དུ་ཕལ་ཆེར་ཤོར་བསྡད་པ་དེ་དུས་ཚོད་ཉིས་བརྒྱ་ལྷག་ཅིག་འདུག། ལགས་སོ། མཐའ་མ་ཅི་སེ་ཀེན་འགའ་ཤས་ཅིག་མ་གཏོགས་མེད་སྐར་ཆ་འགའ་ཤས་ཅིག་མ་གཏོགས་མེད། ཉེ་བའི་ཆར་ལ་ད་རྒྱ་ནག་གིས་བོད་ནང་མི་འབོར་ཞིབ་བཤེར་སྐབས་སུ་ཅིག། བོད་ཀྱི་མི་འབོར་དེ་ས་ཡ་བརྒྱད་ཙམ་ཅིག་གི་དེ་འདྲའི་སྐད་ཆ་བཤད་གི་ཡོད་ས་རེད། ད་ཅི་ཏན་ཏིག་ཡིན་མིན་དེ་ཧ་གོ་མ་རེད་ཡིན་ནའི་ས་མི་འབོར་བཤད་ཡོང་དུས་སྐབས་སུ་ཡང་ཅི་བོད་མདོ་དབུས་ཁམས་གསུམ་གྱི་མི་འབོར་དེ་བཤད་གི་ཡོད་ར་ད་ཁོང་ཚོ་གི་ཙང་ཙུ་ཟེར་ཡས་ཀྱིས་དེ་འདྲི་འདྲ་པོ་ཅིག་མ་གཏོགས་ཡང་ཅི་ལོགས་ཀ་ལོགས་ཀ་ལ་འདྲ་པོ་ཅིག་ཡོད་མ་རེད་བ་བོད་བོད་མི་རིགས་དེ་དུམ་བུ་བཏང་ཡོད་མ་རེད་བ་ད་ག་འདྲ་ས་ཁྱོན་དུ་མ་གཏོགས། མི་རིགས་ས་ཡ་དེ་དུམ་བུ་བཏང་ཡག་ཡང་མི་རིགས་ས་ཡ་དེ་དངོས་གནས་དུམ་བུ་མ་བཏང་བ་མ་རེད་བོད་མི་ས་ཡ་བདུན་རེད་ད་ལྟ་མི་འབོར་ཞིབ་འཇུག་བྱས་ཡང་དཔེ་བཞག་ན་དེ་ཧོར་ས་ཆ་ལྕང་སྐྱ་རོལ་པའི་རྡོ་རྗེ་ཚང་དང་དེ་ཐུའུ་བཀྭན་ཆོས་ཀྱི་ཉི་མ་ཁོ་ཚོ་འཁྲུངས་ས་ཁོ་ཚོ་འཁྲུངས་ས་ལུང་པ་དེ་ད་ལྟ་རེ་ཡིན་ན་ཁོ་ཚོ་དེ་ཧོར་ཟེར་ནས་མི་རིགས་ཡིན་པ་ཐུའུ་ཙུའུ་ཟེར་ནས་མིང་བཏགས་ཡོད་མ་གཏོགས་ཁོ་ཚོ་བོད་པ་ངོས་ལེན་བྱས་ཡོད་མ་རེད་དེ་ནང་བཞིན་ང་ཚོ་དགའ་ལྡན་ཁྲི་པ་ཐང་ལུང་ནས་ཆོས་དབང་དུ་སོགས་ལ་མོ་སོ་ཟེར་ནས་བཏང་ཡོད་རེད།

བོད་པ་ཡིན་ཟེར་ནས་བོད་རིགས་ཡིན་ཟེར་ནས་ཨུ་ཚུགས་བྱས་ནས་བོད་པ་དེ་ཐོབ་པ་རེད་མ་གཏོགས་རྒྱ་མི་གིས་མི་རིགས་དབྱེ་བ་མ་བྱས་མ་རེད་ད་ལྟ་བོད་རིགས་ཟེར་བ་དེ་ས་ཡ་བདུན་ཡོད་རེད་དེ་འོན་ཀྱང་འཛིན་སྐྱོང་ས་ཁུལ་དེ་དབྱེ་བ་བྱས་ནས་གཙོ་ཆེ་ཤོས་རྒྱལ་སྤྱིའི་ཁྲིམས་དང་འགྲོ་སྟངས་བྱས་པ་ན་ས་ཁུལ་དང་འཛིན་སྐྱོང་དེ་དབྱེ་བ་བྱེད་དགོས་རེད་མི་རིགས་དེ་དཔེར་ན་ན་ཨ་མི་རི་ཀ་ལ་བོད་པ་མང་པོ་ཡོད་རེད་བོད་ས་ཆ་མ་རེད་བ། དེའི་ནང་བཞིན་རྒྱ་གར་ལ་བོད་ཡོད་རེད་བོད་རིགས་ག་ས་ག་ལ་ཡོད་རེད་དེའི་ནང་བཞིན་ཧི་མ་ལ་ཡའི་རི་རྒྱུད་ལ་བོད་མི་ས་ཡ་གཉིས་ཙམ་ཞིག་ཡོད་རེད་ལ་དྭགས་ལ་ཡོད་རེད་འབྲུག་ལ་ཡོད་རེད་ག་ས་ག་ལ་བོད་རིགས་མང་པོ་ཞིག་ཡོད་རེད།